ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་དགུ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་བཅོ་བརྒྱད་གཟའ་སྤེན་པའི་དགོང་དྲོའི་ལས་རིམ་འདི་འགོ་འཛུགས་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་མཁའ་འགྲོ་གཡང་མཚོ་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་དགོང་དྲོའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་གཤམ་ལ་རིམ་པས་ངོ་སྤྲོད་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཤར་ནུབ་ཀྱི་རྒྱལ་ཁབ་འདྲ་མིན་ནས་ཡོང་བ་ཕོ་མོ་རྒན་གཞོན་བདུན་ཅུ་དོན་གཉིས་ལ་དགེ་ཚུལ་གྱི་སྡོམ་པ་བསྩལ་ཡོད་པའི་སྐོར་སོགས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་བོད་མིའི་གཞིས་ཆགས་སུ་བཙུགས་གནང་པའི་དམིགས་ཡུལ་གཞིར་བཟུང།

བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་མིའི་དབུ་ཁྲིད་གོང་ས་མཆོག་གིས་སྤྱི་ཟླ་གཉིས་པ་གི་ཚེས་བ་བཅུ་བདུན་གི་ཉི་མ། རྒྱ་གར་དང་སོག་པོ་ཨུ་རུ་སུ་དང་ཨ་མི་རི་ཁ། ཡུ་རོབ་དང་ཝེ་ཏི་ནམ་སེང་ག་ཕོར་དང་བོད་བཅས་ནས་ཡིན་པ་གི་ཕོ་མོ་རྒན་གཞོན་བདུན་ཅུ་དོན་གཉིས་ལ་དགེ་ཚུལ་གྱི་སྡོམ་པ་བསྩལ་གྲུབ་ཡོད་ཅིང། སྐབས་དེར་དགེ་ཚུལ་མ་གི་སྡོམ་པ་བཞེས་མཁན་རྒྱ་གར་བའི་བུད་མེད་དགེ་རྒན་ཆེན་མོ་ཀ་བེ་རི་གྷིལ་ལགས་ནི། དབྱིན་ཇིའི་རྒྱལ་ཁབ་ཀྱི་ཁམ་བུ་རེ་ཇི་སློབ་ཆེན་ནས་འབུམ་རམས་པ་ཐོན་ཏེ། དབྱིན་ཡུལ་དང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་རྒྱ་གར་ནང་བཅས་སུ་ཤེས་ཡོན་དང་འབྲེལ་བ་གི་ཕྱག་ལས་སྣ་མང་གནང་སྟེ། དགེ་རྒན་ཆེན་མོ་གི་མཚན་གནས་བཞེས་པ་མ་ཟད། རྒྱ་གར་ལྷོ་ཕྱོགས་སྦེང་ལོར་གྱི་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་སློབ་སྤྱི་གི་ཐུགས་འགན་ཡང་འཁུར་མྱོང་ཡོད་ཅིང། མོ་རང་གི་དགེ་ཚུལ་མ་གི་མཚན་ལ་བསྟན་འཛིན་སྨོན་སྐྱིད་ཅེས་གསོལ་ཡོད་པ་དང། མོ་རང་གིས་ལྡི་ལི་བོད་ཁང་དུ་ནང་ཆོས་ལ་ལོ་མང་སློབ་གཉེར་གནང་སྟེ་དོ་སྣང་བྱུང་བ་དང།

མགོན་པོ་ཀླུ་སྒྲུབ་ཀྱིས་མཚོན་ནཱ་ལེན་དྲ་གི་པཎ་གྲུབ་རྣམས་ནི་རྒྱ་གར་བ་གཞི་གཅིག་ཡིན་པ་རེད་དེ། དེང་རབས་ཀྱི་དུས་འདིར་ང་ཚོ་ག་ལེར་གཉིད་སད་པ་དང་ཅུང་ཟད་དུ་འགོར་འགྱངས་ཕྱིན་ཡོད་ནའང། ད་ཆར་རྒྱ་གར་བ་མང་པོ་ནང་སེམས་ཀྱི་འགྱུར་བ་ལ་དོ་སྣང་ཆེན་པོ་ཡོང་རེ་ཡོད་པ་གི་སློབ་སྦྱོང་ནི་ནང་པའི་ཆོས་ཀྱི་རྩ་བ་ཡིན་པ་གི་མིར། ང་རང་གི་རེ་བར་བོད་མི་རིགས་དང་གོང་ས་མཆོག་གིས་སྟོང་ཉིད་སྙིང་རྗེ་ཟུང་དུ་འཇུག་པའི་ཆོས་ཚུལ་འདི། འཛམ་གླིང་གང་སར་ཁྱབ་པ་དང་འཛིན་སྐྱོང་སྤེལ་གསུམ་གནང་བ་གི་ཕྱག་རྗེས་དེ། མི་ཉམས་རྒྱུན་འཛིན་བྱེད་པར་རྒྱ་གར་བ་ཚོར་ཡང་འགན་ཁུར་ཆེན་པོ་ཡོད་པར་མཐོང་གི་འདུག་ཅེས་འགྲེལ་བརྗོད་གནང་སོང། ཡང་ཨ་མེ་རི་ཁ་ནས་ཡིན་པའི་བོད་རིགས་བསྟན་འཛིན་ཆོས་མཚོ་ལགས་ནི། སོ་སོར་གོང་ས་མཆོག་ལ་ཡིད་ཆེས་བརྟན་པོ་དང་ཁོང་གི་རྗེས་སུ་འཇུག་རྒྱུར་འདུན་པ་རྩེ་གཅིག་ཏུ་ཡོད་པས། དགེ་ཚུལ་གྱི་སྡོམ་པ་ཐོབ་པར་ཧ་ཅང་སྐྱིད་པོ་འདུག་ཅེས་འགྲེལ་བརྗོད་གནང་གི་འདུག། བསམ་བློ་མང་པོ་བཏང་དགོས་མི་འདུག་ཁ་ཅིག་ང་ཧ་གོ་ཡ་ང་ང་རང་རྒྱལ་བ་རིན་པོ་ཆེ་ལ trust བྱས་ཡོད་ར་ཨ་ནི།

སེམས་ཅན་ཐམས་ཅད་ཀྱི་དོན་དུ་ནང་པའི་བསྟན་པ་དར་ཁྱབ་གནང་རྒྱུ་གི་འགན་འཁུར་འདོད་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། དེ་ནས་དེ་གི་འགན་འཁུར་དེ་འདི་རེད་དེ་ནང་ཆོས་སྤེལ་ཡ་ཡི་ཆེད་དུ་ཡང་ན་དེ་སེམས་ཅན་ཐམས་ཅད་ཡི་ཆེད་དུ་ཡ། ཡང་འཇར་མན་ནས་ཡིན་པའི་རྒྱལ་བསྟན་འཇིགས་བྲལ་ལགས་ནས་མི་ཚེའི་ནང་ཐུན་མོང་མ་ཡིན་པ་གི་གོ་སྐབས་འདི་ཐེངས་མ་གཅིག་མ་གཏོགས་མེད་པ་དང། འདུལ་ཁྲིམས་མ་སྲུང་ན་གྲྭ་བ་བྱེད་མི་ཐུབ་པ་དང་དགེ་འདུན་གྱི་སྡེ་ཡང་མེད་པས

རྣམ་རྒྱལ་གྲྭ་ཚང་གི་དགེ་བཤེས་བློ་བཟང་གྲགས་པ་ལགས་ནས་དགེ་ཚུལ་གྱི་སྡོམ་པ་གི་སྔོན་འགྲོ་ལ་རབ་བྱུང་དང་དགེ་བསྙེན་སྒྲུབ་པ་སོགས་གནང་དགོས་པ་དེ། ནང་པའི་ལུང་རྟོགས་ཀྱི་བསྟན་པ་རིན་པོ་ཆེའི་ཉམས་ལེན་འདི་འཛིན་སྐྱོང་གནང་བར་རྨང་གཞི་གལ་ཆེན་ཆགས་ཡོད་པ་འགྲེལ་བརྗོད་གནང་གི་འདུག། ནང་པ་སངས་རྒྱས་པའི་བསྟན་པ་དེ་ནི། རྟོགས་པའི་བསྟན་པ་བསླབ་གསུམ་གྱི་ཉམས་ལེན་དང། ལུང་གི་བསྟན་པ་དེ་སྡེ་སྣོད་གསུམ་ལ་ཡང་འཆད་ཉན་བྱེད་བྱེད་དུ་གསལ་འགྲོ་བ་ཡིན་དུས། བསླབ་པ་གསུམ་ཚུལ་ཁྲིམས་ཀྱི་བསླབ་པ་ཏིང་ངེ་འཛིན་གྱི་བསླབ་པ་ཤེས་རབ་ཀྱི་བསླབ་པ་དེའི་ནང་ནས་ཚུལ་ཁྲིམས་ཀྱི་བསླབ་པ་དེ། དགེ་ཚུལ་སློང་གི། སྡོམ་པ་ནི་ཇི་སྙེད་དུ་རྨང་གཞི་འདི་སྐད་དུ་གསུངས་འདིའི་སྒང་ལ་བྱང་ཆུབ་སེམས་དཔའི་སྡོམ་པ་སྔགས་ཀྱི་སྡོམ་པ་དང་བཅས་པ་བྱུང་ན། ནི་དེའི་རྟོགས་པའི་བསྟན་པ་ཁྱད་པར་ཅན་རང་རྒྱུད་ལ་འཛིན་པར་ཚུལ་ཡང་ཇི་ལྟར་དེ་ཚུལ་བཞིན་དུ་ཉམས་ལེན་བྱས་ནས་མི་གཞན་དག་ལ་བཤད་པ་ཡིན་ན། ནི་གཞན་ལ་ཡང། ནི་ལབ་དང་རྣམ་པར་ཐར་པ་གཅིག་སངས་རྒྱས་ཀྱི་བསྟན་པ་མུ་མཐུད་ནས་འཛིན་ཐུབ་ཡག་གི་གནད་འགག་ཆེན་པོ་གཅིག་ཡོད་རེད། བྱས་ཙང། དགེ་ཚུལ་དགེ་ཚུལ་གྱི་སྡོམ་པ་དེ་དཔེ་གལ་ཆེན་པོ་གཅིག་ཐོག་མར་གལ་ཆེ་བ་དེ་ཆགས་ཏེ།
སྔ་མོ་བོད་ཡིག་ནང་བསྒྱུར་བའི་ཁ་ཆེ་གི་སློབ་དཔོན་དགེ་འདུན་བཟང་པོ་གིས་མཛད་པའི་བཀྲ་བྷ། འཕགས་པ་གཞི་ཐམས་ཅད་ཡོད་པར་སྨྲ་བ་གི་དགེ་ཚུལ་གྱི་ཚིག་ལེའུར་བྱས་པ་ལྔ་བཅུ་པ་ཞུ་བ་གི་ནང། ནང་པའི་དགེ་ཚུལ་གྱི་སྡོམ་པ་བླངས་ཟིན་པ་རྣམས་ཀྱིས་སྤང་བྱ་རྩ་བ་བཞི་དང། བླངས་འདས་སུམ་ཅུ་སོ་དྲུག་གི་ཉེས་པ། ཕྱོགས་མཐུན་གྱི་ཉེས་པ་སོ་སོ་གསལ་པོར་མཁྱེན་པ་གི་སྒོ་ནས་སྡོམ་པ་སྲུང་དགོས་པ་འཁོད་ཡོད་པ་རེད། རྒྱ་གར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
རྣམ་པ་ཚོས་ད་ཆ་གསན་བཞིན་པ་དེ་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། བོད་མིའི་གཞིས་ཆགས་ཟུར་འཛུགས་གནང་བའི་དམིགས་ཡུལ་གཞིར་བཟུང་གིས་ཕྱོགས་ཚང་མས་ཕྱིང་གྲུ་མཉམ་འདེགས་ཀྱིས་མིག་གི་བཅུད་དུ་འགྱུར་བའི་གྲུབ་འབྲས་ཐོན་ཡོད་པའི་སྐོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཀོ་ལི་གལ་དོན་ལྡན་གླིང་གཞིས་ཆགས་བཙུགས་ནས་ལོ་ལྔ་བཅུ་འཁོར་བའི་རྗེས་དྲན་མཛད་སྒོའི་ཐོག་གསུང་འཕྲིན་བསྩལ་ཡོད་པའི་སྐོར་པདྨ་དངོས་གྲུབ་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་གཤམ་དུ་གསན་རོགས་གནང། ཟླ་བ་འདིའི་ཕྱི་ཚེས་བཅུ་བདུན་ཉིན་རྒྱ་གར་ལྷོ་ཕྱོགས་ཀོ་ལི་གལ་དོན་ལྡན་གླིང་གཞིས་སྤྱི་ཚོགས་ཁང་གི་ནང་དུ་དོན་ལྡན་གླིང་བོད་མིའི་གཞིས་ཆགས་དབུ་བརྙེས་ནས་ལོ་ངོ་ལྔ་བཅུ་འཁོར་བའི་རྗེས་དྲན་མཛད་སྒོའི་སྐུ་མགྲོན་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་ལགས་དང་དམིགས་བསལ་སྐུ་མགྲོན། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་དང། དེ་བཞིན་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཟུར་པས་གཙོས་པའི་གཞུང་ཞབས་ལས་ཟུར་རྣམ་པ་དང། རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་ཁག་གི་ལས་སྣེ་དང་དེ་བཞིན་དོན་ལྡན་གླིང་དབུ་ལས་སེར་སྐྱ་མི་མང་དང། སློབ་ཕྲུག་དང་གཞན་ཡང་དོན་ལྡན་གླིང་གཞིས་ཁོངས་ཀྱི་བོད་མི་ཕྱི་རྒྱལ་ཡུལ་གྲུ་ཁག་ནང་ཡོད་པའི་བོད་མི་སུམ་བརྒྱ་བརྒལ་བ་ཞིག་ལྷན་འཛོམས་ཀྱིས་དུས་དྲན་སྲུང་བརྩི་ཞུས་གནང་སོང་ལ། མཛད་སྒོའི་ཐོག་དོན་ལྡན་གླིང་ལྔ་བཅུའི་རྗེས་དྲན་ཚོགས་ཆུང་གི་ཚོགས་གཙོ། དོན་ལྡན་གླིང་ས་གནས་འགོ་འཛིན་དགེ་ལེགས་འབྱུང་གནས་ལགས་ཀྱིས་དུས་དྲན་སྲུང་བརྩི་ཞུ་བའི་བརྒྱུད་རིམ་སོགས་ཀྱི་སྐོར་ངོ་སྤྲོད་དང་འབྲེལ་དུས་དྲན་ཐོག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གསུང་འཕྲིན་བསྩལ་བ་དེ་སྒྲོག་སྦྱང་གནང་བའི་ནང། རང་ཅག་བཙན་བྱོལ་དུ་འབྱོར་རྗེས་གཞིས་ཆགས་ཟུར་འཛུགས་དགོས་པའི་དམིགས་འདུན་ནི་མི་འབོར་ཆེ་ཞིང་ས་ཆ་ཆེ་བའི་རྒྱ་གར་གྱི་ཡུལ་གྲུ་ཁག་ནང་རིམ་གྱིས་སིམ་སྟེ་ཁ་ཐོར་དུ་མི་འགྲོ་བ་དང་བོད་ཀྱི་ཆོས་དང་རིག་གཞུང། སྐད་ཡིག། ཡུལ་གོམས་གཤིས་ལུགས་བཅས་པ་མི་ཉམས་རྒྱུན་འཛིན། ངེས་གཏན་མེད་པའི་འཚོ་བའི་དཀའ་ངལ་སེལ་ཐབས་བཅས་ཀྱི་ཆེད་དུ་ཡིན་པ་ལྟར་ཕྱོགས་ཚང་མ་ནས་ངལ་ཁུར་དང་ངལ་ཁུར་དང་ལེན་ཕྱར་གྲུ་མཉམ་འདེགས་བྱས་པའི་འབྲས་བུར་རང་རེ་མིག་གི་སྤྱོད་ཡུལ་དུ་གྱུར་བ་འདི་ཡིན། ད་དུང་གསུང་འཕྲིན་ནང་སླད་དུ་གཞིས་ཆགས་ཁག་གི་ནང་རྒས་གཅོང་ཉམ་ཐག་ཧྲེང་པོའི་རིགས་ཀྱི་འཚོ་བའི་གནས་སྟངས་ཐོག་དམིགས་བསལ་དོ་སྣང་ལྟ་རྟོག་དང་འབྲེལ་རྒན་རྒོན་དེ་དག་གི་ལུས་སེམས་གཉིས་ཀའི་འཕྲོད་བསྟེན་ཐོག་ལ་ཡང་ལྟ་ཞིབ་མི་ལྷོད་པར་དགོས་པའི་ལམ་སྟོན་དང་འབྲེལ། བཙན་བྱོལ་ནང་བོད་མི་རྣམས་ཀྱིས་ཕྱོགས་རིས་འཐེན་འཁྱེར་སྤངས་ཏེ་རྡོག་རྩ་གཅིག་སྒྲིལ་དགོས་པའི་ལམ་སྟོན་ནན་པོ་གནང་ཡོད་པ་རེད།
བོད་གཞིས་ལུས་མི་མང་རྣམས་གཞན་དབང་འོག་ཏུ་ཚུད་ཡོད་ཀྱང་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་གྱི་ཆོལ་གསུམ་ཁ་བྲལ་གཏོང་ཐུབ་མེད། འོན་ཀྱང་འདི་ཕྱོགས་རང་རེ་བཙན་བྱོལ་ནང་སྤྱི་སེམས་ཀྱིས་ཕོངས་པའི་ཅོལ་ཆུང་ཁག་ཅིག་གིས་ཕྱོགས་རིས་འཐེན་འཁྱེར་གྱི་བྱ་བ་སྤེལ་བ་དེ་ནི་ཞབས་འདྲེན་བློ་ཕམ་གྱི་གནས་ཡིན་པས་སེར་སྐྱ་འགོ་དམངས་ཚང་མས་ཅིས་ཀྱང་ཡིད་གཟབ་དགོས་གལ་བློ་འཇགས་གྱིས། སྐབས་དེའི་མཛད་སྒོའི་ཐོག་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ནས་མི་མང་ཚོས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་ཁག་ལ་དོ་སྣང་གོ་རྟོགས་དགོས་པའི་གཞེན་སྐུལ་དང་འབྲེལ་རྒྱ་གར་ནང་བོད་མིའི་གཞིས་ཆགས་ཁག་ཟུར་འཛུགས་ཀྱིས་བཙན་བྱོལ་བོད་མིའི་སྤྱི་ཚོགས་དེ་སྲ་བརྟན་གནས་ཐུབ་པ་དེ་ནི་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་རྒྱ་གར་གཞུང་མང་གཉིས་དང་རོགས་ཚོགས་ཁག་གི་བཀའ་དྲིན་ལ་བརྟེན་ནས་བྱུང་བ་ཞིག་ཡིན་པ་གསུངས་གནང་སོང། ང་རང་ཚོ་བཙན་བྱོལ་སྤྱི་ཚོགས་འདི་སྲ་ཏག་ཏག་བྱེད་འདུག་བྱེད་ནས་གནས་ཐུབ་ཡ་དེ་གཙོ་བོ་གཙོ་བོ་དེ་རྒྱལ་བ་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་རེད། བརྟེན་ནས་རེད། འདིའི་སྒང་ལ་ཡང་རྒྱ་གར་གཞུང་དང་མི་མང་དེ་དཔེ་མི་སྲིད་བཀའ་དྲིན་ཆེན་པོ་རེད། ཧ་ཅང་བཀའ་དྲིན་ཆེན་པོ་རེད། ད་ལྟ་ཡིན་པ་ཡིན་ནས་རྒྱ་གར་གཞུང་མེད་པ་ཡིན་ན། རྒྱ་གར་གཞུང་ང་ཚོ་ལ་རོགས་སྐྱོར་བྱེད་ཡ་དེ་མེད་པ་ཡིན་ན་ང་ཚོའི་སྤྱི་ཚོགས་འདུག་གནས་ཐུབ་ཡ་ཡོག་མ་རེད། དེ་མིན་ཁོང་གིས་གསུངས་ཡ་ལ་བཀའ་ཤག་སྐབས་བཅུ་དྲུག་པའི་དབུ་མའི་ལམ་གྱི་སྲིད་བྱུས་ཀྱི་ཐོག་ནས་དབུ་མའི་ལམ་ལ་གདེང་འཇོག་ཐོབ་ཐབས་སུ། བོད་དེ་ལོ་རྒྱུས་ཀྱི་ཆ་ནས་རང་བཙན་གྱི་གནས་བབ་དེ་གྲུབ་པའི་ཐོག་ནས། བོད་རྒྱ་དཀའ་རྙོག་སེལ་ཐབས་སུ་ཨ་རིའི་ནང་ཞུ་གཏུག་གི་ལས་འགུལ་སྤེལ་བ་ལྟར། འདི་ཚེས་བཅོ་ལྔ་ཉིན་ཨ་རིའི་གྲོས་ཚོགས་འོག་མའི་ནང་བོད་རྒྱ་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་ལ།

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་རྒྱུ་ཡིན། ཨ་མི་རི་ཀའི་རྒྱལ་སའི་མངའ་ཁུལ་དུ་ཨ་རིའི་གཞུང་གི་གནད་ཡོད་མི་སྣ་ཁག་ཅིག་གདན་ཞུས་ཐོག་ཤིང་འབྲུག་ལོའི་བོད་ཀྱི་ལོ་གསར་སྲུང་བརྩི་ཞུས་གནང་འདུག་ཨ་རིའི་རྒྱལ་སའི་མངའ་ཁུལ་གྱི་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་འོག་ཁ་སང་གཟའ་པ་སངས་སྤྱི་ཟླ་གཉིས་པའི་ཚེས་བཅུ་དྲུག་ཉིན་བོད་ཤིང་འབྲུག་ལོའི་བོད་ཀྱི་ལོ་གསར་གྱི་མཛད་སྒོ་གནང་ཡོད་པ་དང། སྐབས་དེར་ཨ་རིའི་གཞུང་གི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུཛ་ར་ཛེ་ཡ་ལགས་ཀྱི་ལས་ཁུངས་ཀྱི་སློབ་སྟོན་པ་ཨ་ལི་སན།

ཁོང་གིས་ད་རེས་དེར་བཅར་རྒྱུ་བྱུང་བར་དགའ་པོ་བྱུང་བའི་སྐོར་ངོ་སྤྲོད་གནང་བ་མ་ཟད་འདས་པའི་ལོ་དེའི་ནང་བོད་ཀྱི་གནད་དོན་ཐད་ལ་རྒྱབ་སྐྱོར་ཆེན་པོ་ཐོབ་ཡོད་པ་དང་ལྷག་པར་ཉེ་ཆར་མཉམ་འབྲེལ་རྒྱལ་ཚོགས་ནང་རྒྱ་ནག་ཐོག་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་གནང་བའི་སྐབས་ཨ་རིས་གཙོས་པའི་རྒྱལ་ཁབ་ཉི་ཤུ་ཙམ་གྱིས་རྒྱབ་སྐྱོར་གནང་ཡོད་པའི་སྐོར་གསུངས་ཡོད་པ་དཔེ་མཚོན་གསུངས་འདུག་ཁོང་གིས་ད་དུང།

མཛད་སྒོ་དེའི་ཐོག་ད་དུང་སྤྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་བོད་དོན་རྩོད་རྙོག་སེལ་བའི་ཁྲིམས་འཆར་ཨང་ལྔ་བརྒྱ་སུམ་ཅུ་སོ་གསུམ་ལ་མངོན་འདོད་ཀྱི་རྒྱབ་སྐྱོར་གནང་མཁན་ཨ་རིའི་སྤྱི་མཐུན་ཚོགས་པའི་གྲོས་ཚོགས་ཀྱི་འཐུས་མི Chris Smith ལགས་དང་མཉམ་ལས་གནང་མཁན་སྐུ་ཞབས Piero ལགས་ཀྱིས། ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་གི་ཆེད་དོན་ལྷན་ཚོགས་ཀྱི་ཟུང་སྦྲེལ་ཚོགས་གཙོ་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས Chris Smith ལགས་དང་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Jeff Merkley ལགས། དེ་བཞིན Todd Stein ལགས་བཅས་ཀྱི་ཚབ་ཞུས་ནས་ལོ་གསར་ལ་འཚམས་འདྲི་གནང་འདུག།

ཨ་རིའི་གྲོས་ཚོགས་ནང་དུ་ཡང་མཐོང་རྒྱུ་ཡོད་པ་ཞིག་རེད་ལ་དེའི་བདེན་དཔང་དཔེ་མཚོན་གཅིག་ནི་ཉིན་ཤས་གོང་དུ་ཨ་རིའི་གྲོས་ཚོགས་འོག་མའི་ནང་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་ལ་ཚད་མཐོའི་རྒྱབ་སྐྱོར་ཐོག་གཏན་འབེབས་བྱུང་ཡོད་རེད་ཅེས་གསུངས་འདུག་ཡང་བྱང་ཨམ་རི་ཀའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས་གསུང་བཤད་གནང་སྐབས་ཨ་རིའི་གྲོས་ཚོགས་ནང་བོད་དོན་རྒྱབ་སྐྱོར་གྱི་ཁྲིམས་འཆར་གཏན་འབེབས་བྱུང་བ་དེ། ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ཡིན་པ་རྗེས་དྲན་གནང་འདུག། ད ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ག་འདྲས་ཟེ་རེད་ཞུ་བ་ཡིན་ན། ད་ལན་གྱི་ཁྲིམས་འཆར་དེ་ཁ་སང་སྤྱི་ཟླ་བཅུ་གཅིག་ཚེས་ཉི་ཤུ་རྩ་དགུ་ཉིན་མོ་དེ་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཁྲིམས་འཆར་དེ་ཨ་ནི། ཚོགས་ཆུང་ནང་ལ་ཡང་ད་དེ་རྒྱབ་གཉེར་གྱིས་ཐོབ་པའི་སྐབས་ལ་གོ་བསྡུར་གནང་དུས་ཨ་རི་གི་འཐུས་མི་དྲུག་ཙུག་གིས་བཀའ་མོལ་གནང་དུས་ཚང་མས་གསན་ཡོད་ཀྱི་རེད། ཚང་མས་ཀྱི་གོང་ས་མཆོག་དང་ཡང་དག་ཅིག་མཇལ་མྱོང་བ་དང་གོང་ས་མཆོག་གི་ཅིག་དགོངས་བཞེས་ལ་གོང་ས་མཆོག་གི་ཐུགས་ཀྱི་དགོངས་བཞེས་འདི་ལས་ཁོ་རང་ཚོ་ལ་བརྩི་འཇོག་ག་ཙམ་བྱེད་ཀྱི་ཡོད་པ་དེའི་ཀྱི་ད་ནུས་པའི་ཐོག་ནས་ང་ཚོ་ཐོན་ཡོང་བ་འདི་ཚང་མས་ཀྱི་གསལ་པོ་ཅིག་ངས་དེ་རིང་ཡང་དག་དྲན་གསོ་གཙོ་གི་ཞུ་འདོད་བྱུང། ད་རེས་ཀྱི་མཛད་སྒོ་དེའི་ཐོག་ད་དུང་ཨ་རིའི་རྒྱལ་སའི་མངའ་ཁུལ་གྱི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཚེ་རིང་བླ་མ་ལགས་ཀྱིས་སྐུ་མགྲོན་རྣམ་པར་ཕེབས་བསུའི་གསུང་བཤད་དང། ཚོགས་པས་མི་མང་ཡོངས་ལ་ལོ་གསར་ལ་འཚམས་འདྲིའི་གཏམ་བཤད་གནང་ཡོད་པ་མ་ཟད། ས་གནས་བོད་ཡིག་སློབ་གྲྭའི་སློབ་ཕྲུག་རྣམས་ཀྱིས་དགའ་བསུའི་གསུང་དབྱངས་དང་ཞབས་གཞས་གཟིགས་འབུལ་ཞུས་ཡོད་འདུག་གོང་གི་གནས་ཚུལ་དེ་བཞིན་མཛད་སྒོ་ཚུགས་ཡུལ་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་དོན་ལྡན་ལགས་ཀྱིས་མཁོ་སྒྲུབ་གནང་བ་བཞིན་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་གསར་འགྱུར་ཁག་རེད་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཡོ་རོབ་ཡུལ་གྲུ་ཨོ་སི་ཁྲི་ཡ་གི་གྲོས་ཚོགས་འཐུས་མི Gudrun Kugler ལགས་ཀྱིས་སྤྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་ཡུལ་དེའི་ནང་ལ་གནས་བཞུགས་བོད་དོན་ཞུ་གཏུག་ལས་འགུལ་བ་གཞོན་སྐྱེས་ཁག་ཅིག་དང་མཉམ་ཡུལ་དེའི་གྲོས་ཚོགས་སུ་ཐུག་འཕྲད་གནང་ཡོད་པ་མ་ཟད། ཁོང་གིས་སྤྱི་ཚོགས་དྲ་རྒྱ Instagram ཐོག་མཇལ་འཕྲད་གནང་བའི་འདྲ་པར་དང་མཉམ་གནས་ཚུལ་བཀོད་གནང་པའི་ནང། བོད་ནང་གི་གཏན་འཇགས་སློབ་གྲྭའི་སྐོར་ཤེས་རྟོགས་བྱུང་དུས་ཧོན་ཐོར་བ་གསུངས་ཤིང། གནད་དོན་དེའི་ཐད་རྒྱབ་སྐྱོར་གནང་རྒྱུ་ཡིན་ཞེས་གསུངས་འདུག། བོད་དོན་ཞུ་གཏུག་ལས་འགུལ་བ་ཚོས་ཡུལ་དེའི་གྲོས་ཚོགས་འཐུས་མི་ལྕམ Kugler ལགས་དང་ཐུག་འཕྲད་གནང་བའི་གནད་དོན་དང་འབྲེལ་དེ་ནས་ཞུ་གཏུག་ལས་འགུལ་བ་ཁག་ཅིག་ལ་བཀའ་འདྲི་ཞུས་པར་མཇལ་མོལ་དེ་ཧ་ཅང་ཡག་པོ་བྱུང་བ་ངོ་སྤྲོད་གནང་གི་འདུག་ལ་བོད་དོན་ཞུ་གཏུག་གི་ལས་འགུལ་བ་ལྷ་ས་བ་ཟླ་འོད་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་ད་རེས་ཀྱི་མཇལ་མོལ་ཞུ་རྒྱུ་དེ་ནི་འབྲེལ་མཐུད་ཡག་པོ་ཞིག་ལ་ངོས་འཛིན་གནང་གི་འདུག། མོ་རང་ཐུག་ཡ་དེ Kugler ལགས་རེད་ཁོ་རང་མོ་རང་གི party དེ ÖVP ལགས་རེད་དབྱིན་ཇི་སྐད་ལ་ཞུ་བ་འདྲ་བྱས་ན ÖVP ལགས་རེད་ལེ་བྷི་སི party རེད་ཨ་ནི་མོ་རང་ཐུགས་ཨང། འདི་གང་ལ་ཐུགས། senior member ཅིག་རེད party གི་ཅིག་རོ། འདི་བྱེད་དུས་ཙམ་པ་རང་ནི་མོ་རང་གིས་ང་ཚོའི་གི་ད་ལྟ Introduction ཁ་ཤས་ཤིག་སྤྲད་ཡིན་པ། གཏན་འཇགས་སློབ་གྲྭ་བྱས་ཨ་ནི་ཆབ་སྲིད་བཙོན་པ་བཙོན་པ་པཎ་ཆེན་རིན་པོ་ཆེ་བྱས་ཨ་ནི་ད་ག་ནང་བཞིན་གི། སྒོ་ཤེས་རབ་རྒྱ་མཚོ་བྱས་མང་པོ་བྱས་རོ། དེ་གི་དེ་གི་ཆ་ཚང་ངེད་ཀྱི Introduction སྤྲད་དགོས་ཏེ་ད་ལྟ་ངས་ཁྱེད་རང་ལ་པར་བསྐུར་ཡོང་དགོས་རོ། ཨ་འདི་གང་ལ་བླ་རུང་སྒར། བླ་རུང་སྒང་ལ་ག་རེ་བྱུང་རྒྱུ་དེ་ཨ་ནི་བརྒྱ་ཆ་བརྒྱ་ཐམ་པ་ད་ལྟ་གཏན་འཇགས་སློབ་གྲྭ་སྒང་ལ་ཨ་ནི་མོ་རང་གི་ཐུགས་ནས་ག་རེ་བྱེད་དགོས་ཡོད་མེད་དེ་བརྒྱ་ཆ་བརྒྱ་ཐམ་པ་རྒྱབ་སྐྱོར་བྱེད་ཀྱིན་ཡིན་ལབ་ནས་རོ་རྗེས་མར་གྲོས་ཚོགས་ནང་ལོགས་ལ་ད་ད་ལྟ་དེ་ཏེས་འདི་སོང་ད་ད་ད་རེ་འགའ་ཤས་ཤིག་ཁོང་ཚོ་འོས་ཤོག་ལས་ལས་འགོ་བཙུགས་ཡོད་ར European Parliament དང Austria Parliament European Parliament དེ Austria དེ་ཡིན་ནའི Austrian Parliament ལ་དེ Austria གི་རྗེས་ཡོད།

སྐྱོན་བརྗོད་བྱེད་ཀྱིན་ང་ཚོས་རེ་བ་ཤུགས་ཆེན་པོ་ཅིག་རྒྱག་གི་ཡོད། ཨོ་སི་ཁྲི་ཡའི་གྲོས་ཚོགས་འཐུས་མི་ལྕམ Kugler ལགས་ཀྱིས་སྤེལ་གནང་བའི་གནས་ཚུལ་དེའི་ནང། གཟའ་འཁོར་དེའི་ནང་ལ་ཁོང་གིས་གཞོན་སྐྱེས་བོད་དོན་ཞུ་གཏུག་ལས་འགུལ་བ་ཁག་ཅིག་གྲོས་ཚོགས་སུ་ཁོང་དང་ཐུག་འཕྲད་གནང་ཡོད་པ་གསུངས་ཤིང། དེའི་སྐབས་བོད་དོན་ཞུ་གཏུག་ལས་འགུལ་བ་ཚོས་བོད་ནང་གི་བོད་མིས་མྱོང་བཞིན་པའི་དཀའ་སྡུག་ངོ་སྤྲོད་བྱས་པ་དང། དེ་ཚོའི་ནང་ཆབ་སྲིད་བཙོན་པ་དང། དགོན་པ་གཏོར་བཤིག། ཀུན་གཟིགས་པཎ་ཆེན་རིན་པོ་ཆེ་དགེ་འདུན་ཆོས་ཀྱི་ཉི་མ་མཆོག་གིས་གཙོས་པའི་ཆོས་ལུགས་མི་སྣ་གར་སོང་ཆ་མེད་དུ་གྱུར་བའི་གནས་ཚུལ། ལྷག་པར་དུ་རྒྱ་ནག་གཞུང་གིས་བོད་ནང་ལ་གཏན་འཇགས་སློབ་གྲྭ་ཟེར་བ་གསར་འཛུགས་བྱས་ནས་བོད་པའི་ཕྲུ་གུ་ལོ་བཞི་ནས་དྲུག་གི་བར་ཡིན་པའི་བྱིས་པ་ཚོར་བཙན་དབང་གིས་ཕ་མ་དང་ཁ་བྲལ་བཅུག་ཡོད་པའི་གནས་ཚུལ་ངོ་སྤྲོད་བྱས་བྱུང་བར། གནས་ཚུལ་དེ་ནི་ཧང་སངས་དགོས་པ་ཞིག་དང་སྲིད་བྱུས་དེ་ནི་བོད་ཀྱི་སྲོལ་རྒྱུན་སྐད་ཡིག་རྩ་མེད་བཟོ་བའི་དམིགས་ཡུལ་ཡིན་པ་རེད་ཅེས་བཀོད་གནང་ཡོད་འདུག་ཨོ་སི་ཁྲི་ཡའི་གྲོས་ཚོགས་འཐུས་མི་ལྕམ Kugler ལགས་ཀྱིས Instagram ཞེས་པའི་སྤྱི་ཚོགས་དྲ་རྒྱའི་ཐོག་ལ་སྤེལ་གནང་བའི་གནས་ཚུལ་དེའི་ནང་ལ་ད་དུང། ཁོང་གིས་ཐུག་འཕྲད་གནང་བའི་བོད་དོན་ཞུ་གཏུག་ལས་འགུལ་བ་ཚོས་ཉེ་ཆར་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་སུ། གནད་དོན་དེའི་ཐོག Austria གཞུང་གི་འཐུས་མིའི་སྐུ་ཚབ་ཀྱིས། རྒྱ་ནག་གིས་བོད་མིས་གཙོས་གྲངས་ཉུང་མི་རིགས་ཚོའི་རིག་གནས་དང་སྲོལ་རྒྱུན་སྐད་ཡིག་སླར་གསོ་དགོས་པའི་བསམ་འཆར་ཕུལ་ཡོད་པའི་སྐོར་ངོ་སྤྲོད་བྱས་བྱུང་བར་དགའ་ཚོར་ཆེན་པོ་བྱུང་བ་བཀོད་གནང་ཡོད་འདུག།

རྒྱལ་སྤྱིའི་བོད་དོན་ལས་འགུལ་འབྲེལ་མཐུད་ཚོགས་པ་བཅས་མཉམ་འབྲེལ་གྱིས་འབོད་སྐུལ་གྱི་ཞུ་ཡིག་ཅིག་དབྱིན་ཇིའི་ཕྱི་སྲིད་དྲུང་ཆེ David Cameron གྱི་མཚན་ཐོག་ཏུ་ཕྱི་ཚེས་བཅོ་ལྔ་ཉིན་ཕྱི་སྲིད་ལས་ཁུངས་སུ་ཕུལ་གནང་ཡོད་ཅིང། དེའི་ནང་དེང་སྐབས་བོད་ནང་དུ་མི་སེར་སྤེལ་བའི་གཏན་འཇགས་སློབ་གྲྭ་གཉེར་བཞིན་པ་མཚམས་འཇོག་དགོས་པ་དང་བོད་མིའི་ཆོས་དད་རང་དབང་ལ་བརྩི་འཇོག་བྱེད་དགོས་པ། བོད་ཀྱི་ཆབ་སྲིད་བཙོན་པ་རྣམས་གློད་གྲོལ་གཏོང་དགོས་པ་བཅས་དོན་ཚན་གསུམ་གྱི་དགོས་འདུན་འཁོད་པའི་ཞུ་སྙན་ཞིག་ཕུལ་ཏེ། ཕྱི་སྲིད་དྲུང་ཆེ་མཆོག་གིས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་དང་མཇལ་འཕྲད་གནང་སྐབས་གླེང་དགོས་པའི་འབོད་སྐུལ་ཞུས་ཡོད་པ། བོད་རང་དབང་ཚོགས་པའི་ཞུ་གཏུག་འགན་འཁུར་བ་བསྟན་འཛིན་ཀུན་དགའ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང།
ང་ཚོ་ཕྱི་སྲིད་ལས་ཁུངས་ལ་ཡ་ཨ་ནི་ང་ཚོས་ཀྱི Joint Letter ཅིག་འབུལ་ག་ལ་བཅར་བ་ཡིན། བཅར་བ་ཡིན་ཏེ་ཕྱི་སྲིད་ལས་ཁུངས་ཁོང་ཚོས་ཀྱི Reaction དེ་ཚོ་ལམ་སང་གནང་གི་མ་རེད་ལ། བཅར་བའི་ང་ཚོས་ཀྱི་ད་རེ་བ་ག་རེ་ལབ་ན། ད David Cameron ད་རིང་གཞུང་འབྲེལ་གྱི་ངོ་བོ་ཐོག་ནས་ད་ཕྱི་སྲིད་དྲུང་ཆེའི་ངོ་བོ་ཐོག་ནས Wang Yi ཐེངས་དང་པོ་འདི་མཇལ་འཕྲད་གནང་གི་ཡོད་དུས་ཙང་ནས་ད Hong Kong གྱི་གནད་དོན་ད་ཁོ་རང་གིས་གསུང་གི་རེད་བསམ་གི་འདུག་ཨ་ནི་དེའི་མཉམ་དུ་ལ་ཡང་ཤར Turkistan དང་དེ་ནང་བཞིན་བོད་ཀྱི་གནད་དོན་དེ་ཨ་ནི་གླེང་སློང། གནང་དགོས་འདུག་ལབ་བཞིན་ནི་ད་ང་རང་ཚོ་གི་རེ་བ་ཞུ་དགོས་རེད་བ་ཞུ་སྐུལ་དེ་འོ་དེ་འདྲའི་འདྲ་བོ་གཅིག་རེད། ཨ་ནི་ནམ་རྒྱུན་འགྲོ་སྟངས་འདྲ་བོ་ཅིག་བྱེད་པ་ར་བྱས་ན་ཕལ་ཆེར་བདུན་ཕྲག་གསུམ་བཞི་དེ་འདྲའི་གི་རྗེས་ལ་ཨ་ནི་ལན་འདྲ་བོ་ཅིག་འབྱོར་ཡོང་གི་ཡོད་རེད་ཁྱེད་རང་ཡི་གེ་འདི་ཚོ་འབྱོར་སོང་ལབ་འདྲ་བོ་དེ་འདྲའི་ལན་ཅིག་དབྱིན་ཇི་ནང་ལ་ཡིན་ན Generic Response གསུང་གི་ཡོད་རེད་འོ་དེ་འདྲའི་འདྲ་བོ་ཅིག་འབྱོར་ཡོང་གི་ཡོད་རེད་དེ་མ་གཞི་རྩ་བའི། ད་ལམ་སང Reaction ལབ་ཡག་དེ་འདྲས་ཡོང་གི་མ་རེད་བཀྲ་ཤིས་དབང་ཕྱུག་ལགས་འདི་གཅིག་ཞུ་དགོས་བསམ་སོང་ཨ་ནི་ད་ང་ཚོ་གི་ཤོག་གུ་འདི་ད་ནུས་པ་ཐོན་ཡོད་མེད་དང་འདི་འདྲས་གི་སྐོར་ལ་ང་ཚོ་ག་དུས་ཤེས་ཀྱི་རེད་ལབ་ན་ད་ཁོང་གཉིས་མཇལ་འཕྲད་གནང་ཚར་བའི་རྗེས་ལ་ཡ་ཨ་ནི་ད་གཅིག་ཕྱི་སྲིད་ལས་ཁུངས་ཀྱི་ངོས་ནས་དབྱིན་ཇིའི་ཕྱི་སྲིད་ལས་ཁུངས་ཀྱི་ངོས་ནས Statement འགྲོ་མཁན་སྟོན་གི་འདུག་པས་ལྟ་ཡ་རེད་ཨ་ནི་དེའི་ནང་ལོགས་ལ་བོད་ཀྱི་གནད་དོན་དེ་ཡོད་ན་ཨ་ནི་ཨ་ནི་ཡག་པོ་རེད་བསམ་གི་འདུག། དབྱིན་ཡུལ་ནང་ཡོད་པའི་བོད་དོན་ཚོགས་པ་ཁག་གིས་དབྱིན་ཇིའི་ཕྱི་སྲིད་དྲུང་ཆེ་མཆོག་ལ་ཕུལ་བའི་ཞུ་ཡིག་དེའི་ནང་རྒྱ་ནག་གཞུང་གིས་བོད་ཀྱི་ས་ཁུལ་ཁག་ནང་ལ་གཏན་འཇགས་སློབ་གྲྭ་གཉེར་བཞིན་པ་དེ་བོད་ཀྱི་སྐད་ཡིག་རྩ་མེད་ཉམས་ཆག་བཟོ་གཞི་ཞིག་ཡིན་སྟབས། ངེས་པར་དུ་མཚམས་འཇོག་དགོས་པ་དང་དེ་བཞིན་བོད་ནང་གི་བོད་མི་ཚོར་ཆོས་དད་རང་དབང་སྤྲོད་དགོས་པ་མ་ཟད་དགོན་སྡེ་ཁག་ལ་དམ་དྲག་བཀག་སྡོམ་བྱེད་རྒྱུ་འཕྲལ་དུ་མཚམས་འཇོག་དགོས་པ། དེ་མིན་ལྷུན་གྲུབ་གྲགས་པ་ལགས་ཀྱིས་གཙོས་པའི་བོད་ནང་གི་ཆབ་སྲིད་བཙོན་པ་ཡོངས་རྫོགས་འཕྲལ་དུ་གློད་གྲོལ་གཏོང་དགོས་པ་རྒྱ་ནག་གི་ཕྱི་སྲིད་དྲུང་ཆེ་དང་ཐུག་འཕྲད་གནང་སྐབས་འབོད་སྐུལ་གནང་སྟེ་དེ་དག་ལག་བསྟར་ཡོང་རྒྱུར་རྒྱ་ནག་གི་དཔོན་རིགས་ལ་གནོན་ཤུགས་སྤྲོད་དགོས་པའི་འབོད་སྐུལ་གནང་འདུག།

དབྱིན་ཇིའི་ཕྱི་སྲིད་དྲུང་ཆེ David Cameron མཆོག་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན Wang Yi བར་ལ་ཐུག་འཕྲད་གནང་རྒྱུ་དེ་ནི་ཁོང Rishi Sunak ལགས་ཀྱིས་དབྱིན་ཇིའི་ཕྱི་སྲིད་དྲུང་ཆེར་བསྐོ་བཞག་གནང་བའི་རྗེས་རྒྱ་ནག་གི་ཕྱི་སྲིད་བློན་ཆེན་དང་ཐུག་འཕྲད་གནང་རྒྱུ་ཐོག་མ་དེ་ཆགས་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། ཨ་རིའི་གྲོས་ཚོགས་འོག་མའི་ནང་བོད་རྒྱའི་རྩོད་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་ལྔ་བརྒྱ་སུམ་ཅུ་སོ་གསུམ་ལ་ཚད་མཐོའི་མང་མོས་ཀྱི་རྒྱབ་སྐྱོར་ཐོབ་ནས་གཏན་འབེབས་གནང་ཡོད་པ་རེད། ཐེངས་འདིའི་གནད་དོན་གླེང་མོལ་གྱི་ལེ་ཚན་ནང་ཁྲིམས་འཆར་དེ་དང་ཐད་ཀར་འབྲེལ་ཡོད་བྱང་ཨ་མེ་རི་ཁའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་གཙོ་འཛིན་བསྟན་ཆོས་རྒྱ་མཚོ་ལགས། མི་ནི་སོ་ཊ་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་ཆོས་བཟང་ལགས་དང། ནིའུ་ཡོག་དང་ནིའུ་ཇར་སི་ས་གནས་བོད་མིའི་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས། བྱང་ཀ་ལི་ཕོ་ནི་ཡའི་བོད་མིའི་སྤྱི་མཐུན་ཚོགས་པའི་ཚོགས་མི་རྒྱུན་ལས་ཟུར་པ་བཀྲ་ཤིས་རྒྱ་མཚོ་ལགས་བཅས་ལ་བཀའ་འདྲི་ཞུས་པ་ཞིག་གཤམ་དུ་གསན་རོགས་གནང། རྒྱལ་སྤྱིའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་དེ་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཐེངས་འདིའི་གནད་དོན་གླེང་མོལ་གྱི་ལས་རིམ་འདིའི་ཐོག་ལ། ཕྱི་ཟླ་གཉིས་པའི་ཚེས་བཅུ་གསུམ་ཉིན་མོ་དེ་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ནང་ལོགས་ལ། བོད་རྒྱའི་རྩོད་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་དེའི་ཐོག་ལ་བགྲོ་གླེང་གནང་ད་ག་ནང་བཞིན་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་མོ་དེ་དངོས་སུ་ད་འོས་འཕེན་གྱི་ལམ་ནས་ཆེས་མང་མོས་ཀྱི་ཐོག་ནས་དེ་རུ་རྒྱབ་སྐྱོར་ཐོབ་བྱས་གཏན་འབེབས་བྱུང་བསྡད་པ་ཞིག་ཆགས་བསྡད་ཀྱི་ཡོད་རེད་དེ་དང་འབྲེལ་བྱས་དེ་རིང་འདིའི་ཐོག་ལ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་རེད་ད་ག་ནང་བཞིན་ཨ་ནི་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་མཆོག་ལ་ཡང་དམིགས་བཀར་བཀའ་འདྲི་ཞུས་བྱས་ལས་རིམ་ཅིག་ཡོད་དེ་མཉམ་དུ་ཨ་ནི

ཨ་རི་དོན་གཅོད་རེད་ད་ནང་བཞིན་གྱི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་ཞུ་གཏུག་བྱེད་མཁན་དང་ད་གཅིག་གི་གཞུང་འབྲེལ་མིན་པའི་ཚོགས་པ་མང་པོ་གཅིག་གིས་མཉམ་རུབ་བྱས་པའི་རྒྱུ་མཚན་ལ་བརྟེན་ནས་གྲོས་ཚོགས་འོག་མའི་ནང་ལ་འདུག་བྱས་ནས་ད་ཚད་མཐོ་པོ་གི་ད་གྲོས་ཚོགས་འཐུས་མི་བཞི་བརྒྱ་སུམ་ཅུ་སོ་གཅིག་ཡོད་པའི་ནང་ལོགས་ནས་བཅུ་གཉིས་གི་འོས་འཕེན་མེད་པ་དང་བཅུ་བདུན་གི་དགག་པ་བརྒྱབ་ཨ་ནི་སུམ་བརྒྱ་དགུ་བཅུ་གོ་གཉིས་ཀྱིས་རྒྱབ་སྐྱོར་བྱས་ནས་ད་ཚེ་མཐོ་པོ། འདུག་བྱས་ནས་གཏན་འབེབས་བྱས་ཐུབ་པ་འདུག་སེ་བྱུང་ཡོད་རེད། དགག་པ་རྒྱག་མཁན་ཚོ་ཡིན་པ་ཡིན་ནའི་ཁོ་ནང་དོན་དེ་ད་དུང་ཏོག་ཙམ་སླ་དྲགས་ཤག་ཏོག་ཙམ་ཤུགས་ཆེ་རུ་གཏང་དགོས་ཀྱི་འདུག་བྱས་ནས་དགག་པ་རྒྱག་མཁན་རེད་མ་རེད་བྱེད་ཀྱི་ཡང་བོད་པར་རྒྱབ་སྐྱོར་མེད་པའི་ཐོག་ནས་མ་རེད་ད་དེ་ཕལ་ཆེར་སྤྱི་མོས་རེད་བྱས་ནས་གསུང་བ་ཡིན་ནའི་མ་འགྲིག་ཡག་གང་ཡང་ཡོད་མ་རེད་བསམ་གྱི་འདུག་དེ་ཡིན་དུས་ང་ཚོ་བོད་པའི་གནད་དོན་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐུགས་རྗེ་བཀའ་དྲིན་ཉག་གཅིག་ལ་བརྟེན་ནས་ད་ལྟ་བར་དུ་ཅིག་འཛམ་བུ་གླིང་འདི་ནང་ལ་གནས་ཐུབ་པ་དང་གནས་ཐུབ་པ་ཙམ་དུ་མ་ཡིན་པའི་གི་ད་ལྟ་ཡིན་པ་ཡིན་ནའི་ཅིག། བོད་དོན་སྐོར་ལ་ཡང་ང་ཚོ་འབད་བརྩོན་བྱས་པ་ཡིན་ན། དཀའ་ལས་བརྒྱབ་པ་ཡིན་ན། ཨ་ནི་རྒྱལ་ཁབ་གཞན་པ་ལྷག་པར་དུ་ད་ཨ་མི་རི་ཀ་སྟོབས་ཆེན་རྒྱལ་ཁབ་ཆགས་ཀྱི་ཡོད་རེད་དེ་འདྲའི་ནང་ལ་ང་ཚོ་རྒྱབ་སྐྱོར་ཡོང་གི་ཡོད་པ་དང་ད་འདི་ད་ལྟ་རིམ་པ་གཅིག་ཚར་བ་རེད་མ་གཏོགས་མཐའ་མ་ཚར་ཡོད་པ་མ་རེད་གོང་ད་དེ་ནས་གྲོས་ཚོགས་གོང་མའི་གི་ཕྱི་འབྲེལ་ཚོགས་ཆུང་གི་ངོས་ནས་ཐག་གཅོད་གཅིག་དང་ཨ་ནི་གྲོས་ཚོགས་གོང་མའི་གི་དེའི་ནང་འགྲོ་དགོས་ཀྱི་ཡོད་རེད་དེ་ཡིན་དུས་ཚང་མ་ལ་ཡང་དེ་གཏན་འབེབས་བྱུང་སོང་ན་ཨ་ནི་གཞི་ནས་ཨ་མི་རི་ཀའི་སྲིད་འཛིན་གི་མཚན་རྟགས་བསྐྱོན་བྱས་ཁྲིམས། ཆགས་འགྲོ་གི་རེད། དེ་ཡིན་དུས་ས་མ་ཐ། འདས་པའི་ལོ་གཉིས་རིང་ལ་ཡང་རྒྱལ་བ་རིན་པོ་ཆེ་གི་དགོངས་པ་གཞིར་བཟུང་བྱས་ནས་བཀའ་ཤག་སྐབས་བཅུ་དྲུག་པའི་གིས་འབད་བརྩོན་བྱེད་བཞིན་པ་དེ་གི་ནི་གྲུབ་འབྲས་ཕྲན་བུ་ཅིག་དེ་རིང་འདུག་སེ་ཐོན་པ་རེད་དེ་ལ་མཉམ་རུབ་གནང་མཁན་ཚང་མ་ལ་ཡང་ཐུགས་རྗེ་ཆེ་ཞུ་གི་ཡིན་ལྷག་པར་དུ་ད་ལྟ་ང་ཚོ་གྲོས་ཚོགས་ལ་ཡང་དེ་དུས་བཅར་བའི་སྐབས་དེ་ནི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཚོགས་གཙོ་རི་ཆར་ཇི་ཀེར་མཆོག་ཁོ་རང་ཡིན་པ་ཡིན་ནའི་ད་ང་ཚོ་མཉམ་དུ་ག་དུས་ཡིན་ནའི་ཡང། ཝ་ཤིང་ཊོན་ཡོང་བྱས་ང་ཚོ་མཉམ་རུབ་ཀྱི་ཐོག་ནས་དེ་བཞིན་ནུས་པ་བཏོན་ཐུབ་པ་བྱུང་བ་རེད། ཨན་ད་ལྟ་ཡིན་ནའི་མུ་མཐུད་ནས་ང་ཚོ་འབད་བརྩོན་བྱེད་དགོས་པ་རེད་ཨ་ནི་ཨ་རིའི་གི་སྲིད་འཛིན་ཨ་རིའི་སྲིད་འཛིན་གྱི་ངོས་ནས་མཚན་རྟགས་བསྐྱོན་པའི་ཉིན་མོ་དེ་ཨན་ཁྲིམས་ཆགས་ཀྱི་ཡོད་རེད་ཨན་དེའི་སྐབས་དེ་ད་ང་ཚོ་ཅིག་དངོས་གནས་དགའ་བ་སྒོམ་དགོས་པའི་གནས་སྟངས་ཅིག་ཆགས་ཀྱི་རེད་ད་ལྟ་བརྒྱུད་རིམ་གྱི་ནང་ལོགས་ནས་ཅིག་ཕངས་གཉིས་པ་རེད་བ་ཇི་ལྟར་འདུག་ཆེན་ཚགས་ཆེན་ད་ལྟའི་གོམ་པ་དེ་ཅིག་རྒྱབ་དགོས་ཡོད་རེད་བཞིན་དེ་བཞིན་ཞུ་ཡ་ཡིན་ཨན་ཐུགས་རྗེ་ཆེ་ཚང་མ་ལོག་ལ་ཡ་ཨན་ཚང་མ་ལོག་གི།

ད་ལྟ་ཁྲིམས་འཆར་ཡོད་པ་དེ་དེའི་ནུས་པ་ཆེ་ཚུལ་ཤུགས་ཆེ་ཚུལ་དང་དེ་ག་ནང་བཞིན་ད་ད་ལྟའི་དངོས་ཡོད་གནས་སྟངས་ལ་བལྟས་བྱས་ཨ་ནི་ད་ཁྲིམས་དེ་སླེབས་ཅིག་ཆགས་བསྡད་ཡོད་རེད། དེ་ཡིན་དུས་ད་ངས་དངོས་ཡོད་གནས་སྟངས་ཞུ་གི་ཡོད་དུས་ཉིས་སྟོང་གཉིས་ནས་བཅུ་བར་དུ་གྲོས་མོལ་གྱི་ང་ཚོ་ཐེངས་དགུ། གནང་བྱས་ད་བཤད་ཀྱི་ཡོད་པའི་སྐད་ཆ་རེད་དེ་ད་ཉིས་སྟོང་བཅུ་གྱི་རྗེས་ལ་ཡ་ད་བོད་ནང་གི་གནས་སྟངས་དེ་དཔེ་ཧང་སངས་ཡག་གི་ད་སྡུག་རུ་ཕྱིན་བྱས་ཨ་ནི་ད་རྒྱ་ནག་གིས་ད་ལོག་བཤད་བྱས་བྱས་དེ་ཅིག་ཡོད་དེ་འདི་གདོང་ལེན་བྱས་བྱས་དང་གཅིག་བྱས་དེ་ག་ནང་བཞིན་ད་གཙོ་བོ་དེ་ཨ་རི་གཞུང་གིས་ང་རང་ཚོ་ད་བོད་དོན་གྱི་ཐོག་ལ་རྒྱབ་སྐྱོར་ཡོད་པ་དེ་གསལ་པོ་རེད་དེ་ད་ཅིག་འགྲོ་བ་མིའི་ཐོབ་ཐང་དང་ཨ་ནི་ཅིག་ཆོས་དོན་རང་དབང་ཙམ་མ་ཡིན་པར་དངོས་གནས་དེ་ཆབ་སྲིད་ཀྱི་གནད་དོན་ཅིག་ཡིན་པ་བྱས་དེ་ག་ནང་བཞིན་ད་འདི་དཀའ་རྙོག་འདི་ད་ལྟ་བར་དུ་སེལ་མེད་པ་བྱས

ཨ་རིའི་གཞུང་གིས་ད་བོད་ཀྱི་ཐོག་ལ་འཛིན་པའི་སྲིད་ཇུས་དེ་བརྟན་པོ་ཆགས་ཡོང་བ་ཅིག་ལ་ང་ཚོས་དེ་འབྲེལ་བྱེད་ཆོག་ངོས་འཛིན་བྱེད་ཀྱི་ཡོད། ད་ལྟ་ཁྲིམས་གཞི་དེ་ནང་ལོགས་ལ་དཔེར་ན་བོད་དེ་རྒྱལ་རབས་ལོ་རྒྱུས་ཀྱི་ཐོག་ནས་གནའ་སྔ་མོ་ནས་ཨ་ནི་རང་རྒྱ་ནག་གི་ཆ་ཤས་རེད་ཟེར་དེ་ལ་ཡང་ཨ་རིའི་ལངས་ཕྱོགས་ཅིག་བཟུང་འདུག་ད་དེ་ངོས་འཛིན་ཆེན་པོར་བཟོ་རུ་ག་སོང་ད་འགྱུར་བ་ཆེན་པོ་ཕྱིར་ལོག་ལ། རེད་ད་འདི་དངོས་འབྲེལ་རེད་ད་དེ་ངས་ད་ལྟ་དུས་ཚོད་མང་པོ་མེད་དུས་ཞིབ་ཕྲ་འགྲོ་མེད་པ་ད་འདི་གནད་འགག་ཞེ་པོ་ཅིག་ཆགས་འདུག་ད་རྒྱ་ནག་གི་ད་ལྟ་བར་དུ་བོད་ཀྱི་དཀའ་རྙོག་དེ་དེ་འདྲའི་དེ་འདྲའི་ལས་བི་ག་རྒྱབ་བྱས་མེད་པ་བཟོ་ཡག་གི་འབད་བརྩོན་བྱེད་ཀྱི་ཡོད་དུས་ཨ་ནི་ང་ཚོའི་ད་ལན་ཁྲིམས་འཆར་དེ་གི་བརྒྱུད་ནས་ད་ག་རེ་གསལ་པོ་ཞིག་སྟོན་དགོས་ལབ་ན་རྒྱ་ནག་གི་ད་ལྟ་བོད་ཐོག་ལ་ཡང་བདག་དབང་སྒྲུབ་མཁན་གྱི་དེ་གཞི་རྩ་ཁོ་རང་མེད་པ་ཅིག་ཁྲིམས་མཐུན་གྱི་གཞི་རྩ་ཞིག་མེད་པ་དང་དེ་ག་ནང་བཞིན་ད་རྒྱ་ནག་གི་ད་ལྟ་བགྲང་དེ་ལོ་རྒྱུས་བགྲང་གི་ཡོད་དུས་ལོ་རྒྱུས་དེ་རྒྱ་ནག་ལ་ཡང་ད་ཅིག་བདེན་དཔང་མེད་པ་དེ་ད་ད་ལན་གྱི་ཁྲིམས་འཆར་དེའི་ནང་གསལ་པོ་ཐོན་གྱི་ཡོད་པ་ཅིག་ཆགས་བསྡད་ཡོད་རེད་ཅེས་ཞུ་འདོད་བྱུང་སོང་ད་དེ་ལོ་རྒྱུས་ཐོག་ནས་ཨ་ནི་བོད་དེ་རྒྱ་ནག་ཆ་ཤས་རེད་ལབ་དེ་ཨ་རིའི་གཞུང་གི་ད་སྲིད་ཇུས་ཀྱི་ཐོག་ནས་ངོས་ལེན་མེད་པ་ཅིག་ལ་བྱས་དེ་ག་ནང་བཞིན་དེའི་ནང་ལ་ཡང་ཕྱི་སྲིད་ལས་ཁུངས་ལ་དམིགས་བསལ་གྱི་འགན་སྤྲད་བྱས་ད་རྒྱ་ནག་གི་བོད་ཀྱི་ལོ་རྒྱུས་རེད་དེ་ག་ནང་བཞིན། བོད་ཀྱི་རིག་གཞུང་རེད་དེ་ག་ནང་བཞིན་སྒྲིག་འཛུགས་ཀྱི་ཐོག་ལ་ཡང་ད་རྒྱལ་བ་རིན་པོ་ཆེའི་ད་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྒྲིག་འཛུགས

བོད་རྒྱའི་དཀའ་རྙོག་འདི་སེལ་དགོས་ཡ་ཅིག་ཆགས་དུས་ཆབ་སྲིད་ཀྱི་གནད་དོན་ཅིག་ཡིན་པ་བྱས་འདི་ཡང་རྒྱ་ནག་དང་མཉམ་དུ་བསྡད་བྱས་སེལ་དགོས་ཡ་ཡིན་དུས་རང་བཙན་རྩོད་ཀྱི་ཡོད་ན་རེད་ག་རེ་རྩོད་ཀྱི་ཡོད་ན་རེད་དེ། ག་རེ་ཟེར་ང་རང་ཚོ་ད་ལོ་རྒྱུས་ཐོག་ནས་ན་རེད་རྒྱལ་སྤྱིའི་ཁྲིམས་ཀྱི་ཐོག་ནས་ཐོབ་ཐང་ཡོད་པ་བྱས་བྱས་ད་ལྟ་འདི་དབུ་མའི་ལམ་གྱི་དེ་སྲིད་ཇུས་ཡིན་པ་གང་ཤེས་ཅིག་ལ་ཡ་མང་པོ་ཅིག་འདི་མགོ་མ་ཚོས་བྱས་ཨ་ནི་རྒྱ་ནག་གི་ཁེ་ཕན་ལ་འགྲོ་བྱས། ཨོ་དབུ་མའི་ལམ་ལབ་ཡས་དེ་ངའི་ལྟ་སྟངས་དེ་ག་རེ་ལབ་ན་མ་འོངས་པ་གི་བསམ་བློ་བཏང་གི་ཡོད་པ་ཅིག་ད་ལྟའི་གི་གནས་སྟངས་དེ་འགྲིག་གི་མེད་པ་ཅིག་ལོ་རྒྱུས་ཐོག་ནས་བོད་དེ་རྒྱ་ནག་ཆ་ཤས་མིན་པ་ཅིག་དེ་ཡིན་དུས་དབུ་མའི་ལམ་གྱི་ད་ལྟ་གོང་ས་མཆོག་གི་དགོངས་བཞེས་ཡིན་པའི་ད་ད་ད་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ད་སྲིད་ཇུས་ད་གྲོས་ཚོགས་གཏན་ལ་ཕབ་པའི་སྲིད་ཇུས་ཇུས་འདོན་དེ་ག་ལ་མ་འོངས་པ་གི་གཉིས་ཕན་གྱི་ཐོག་ནས་ད་དཀའ་ངལ་སེལ་གྱི་དེ་ཅིག་ཆགས་བསྡད་ཡོད་དུས་དེ་ཐབས་ལམ་དེ་ཐབས་ཇུས་འདི་ད་ག་དེ་ད་ལྟའི་བཀའ་ཤག་སྔོན་བྱོན་ནས་འཆར་གཞི་དང་སྒྲིག་བྱས་ཐོག་མར་ཕེབས་ཡོད་འདུག་ད་ལྟའི་བཀའ་ཤག་ཕེབས་ཡོད་འདུག་དཔལ་ལྡན་སྲིད་སྐྱོང་མཆོག་ཉིས་སྟོང་ཉི་ཤུ་རྩ་གཉིས་སྤྱི་ཟླ་བཞི་པ་ནང་ཕེབས་བྱས་དེའི་སྐབས་ལ་ཡང་གྲོས་ཚོགས་ཀྱི་དང་ད་ལྟའི་ཚོགས་གཙོ་ལྕམ་སྐུ་པེ་ལོ་སི་མཉམ་དུ་འཐབ་ཇུས་ཀྱི་ཚོགས་འདུ་ཚོགས་བྱས་དེ་ནས་འཆར་གཞི་བཏིང་བྱས་དེ་འདྲ་བྱས་བྱས་ད་ཁྲིམས་འཆར་དེ་ཡོང་བསྡད་པ་ཆགས་བསྡད་པ་རེད་བོད་མིའི་སྒྲིག་འཛུགས་ཀྱི་དང་ད་ཁྱེད་རང་གསུང་བ་ནང་བཞིན་རེད་ལངས་ཕྱོགས་དེ་དབུ་མའི་ལམ་རེད་དེ་འཐབ་ཇུས་ཀྱི་སྒང་ནས་ད

ཨ་མི་རི་ཀའི་ཁྲིམས་ཡིག་འདི་འདྲ་ཞིག་གཏན་འབེབས་བྱས་ཡོང་དུས་ཡུ་རོབ་དང་དབྱིན་ཡུལ་ད་ལྟ་མཐུན་ཕྱོགས་རྒྱལ་ཁབ་ཚང་མ་ལོག་གི་འདི་གི་ཕྱོགས་ལ་ཡ་ད་ག་འདྲའི་ཤུགས་རྐྱེན་བྱུང་ཡོད་རེད་པ། མ་འོངས་པ་ཤུགས་རྐྱེན་ལམ་སང་ལོ་ཁ་ཤས་ནང་ག་འདྲ་འགྲོ་རུ་འགུགས་དོ། ད་དེ་ཁྱེད་རང་ད་ལྟ་དོ་སྣང་ད་མཁྱེན་གི་རེད་མ་ནས་སྲིད་སྐྱོང་མཆོག་ས་གནས་ག་པ་ལ་ཕེབས་སོང་ན་ད་ང་ཚོ་ནས་མ་སོང་ན། འཐབ་རྩོད་ཀྱི་ཐོག་ནས་ད་ལྟའི་བཀའ་ཤག་གི་འགན་ཡིན་པ་དེ་དེ་ཡིན་དུས་ད་ཨ་རི་ད་ཡིན་ད་ཡིན་ད་འདི་པོ་ད་ད་དངོས་གནས་ཁྲིམས་འཆར་ཡོད་པ་དེ་རྒྱལ་ཁབ་ད་ཐོག་མ་དེ་ཆགས་དེ་དེ་ག་ནང་བཞིན་ད་ཨ་རི་ཡིན་པས་ན་རྒྱལ་སྤྱིའི་ཐོག་ལ་ཡ་ཅིག་ད་འགན་གང་ཙམ་འཁྱེར་གི་ཡོད་མེད་དེ་ང་ཚོ་ཚང་མས་མཁྱེན་གསལ་རེད་ད་དེ་ག་ནང་བཞིན་ཨ་རི་ཙམ་མ་ཡིན་པ་བློ་མཐུན་གྱི་རྒྱལ་ཁབ་ནང་ལ་ང་ཚོ་ཤུགས་རྒྱག་དགོས་དེ་གལ་ཆེན་པོ་རེད་དེ་ཡིན་དུས་ཡུ་རོབ་རེད་དེ་ག་ནང་བཞིན་ཁེ་ན་ཌ།

བོད་དོན་གྱི་སྒང་ལ་གཞན་དགོས་དེ་རྒྱབ་སྐྱོར་ཡོད་པ་དེ་གསལ་པོ་རེད་ད་དེ་གོ་སྐབས་ལེན་བྱས་སྲིད་ཇུས་ཐོག་ལ་འགྱུར་ཐུབ་ཡས་དེ་ད་ང་ཚོ་འབད་བརྩོན་བྱེད་དགོས་པ་དེ་གལ་ཆེན་པོ་རེད་ཨ་ནི་རྒྱ་ནག་ལ་གདོང་ལེན་བྱེད་དགོས་དུས་ད་དེ་གར་ས་ཐུན་མོང་གི་ཐོག་ནས་འགྲོ་དགོས་པ་དེ་གལ་ཆེན་པོ་ཆགས་བསྡད་འདུག་པ་ད་དམངས་གཙོ་རེད་རང་དབང་རྒྱལ་ཁབ་ཡིན་མཁན་དེ་ཚོ་ད་ལྟ་རྒྱ་ནག་གི་སྲིད་ཇུས་དེ་ག་རེ་ལབ་ན་ལུང་པ་གཅིག་གཅིག་ལ་བརྙས་བཅོས་བཤད་བྱེད་དཔལ་འབྱོར་གྱི་རེད་དེ་ག་ནང་བཞིན་དེ་ད་གནོན་ཤུགས་སྤྲད་བྱས་དེ་བྱེད་ཀྱི་ཡོད་པ་དེ་ད་དེ་ང་ཚོས་འཆར་གཞི་དང་ལྡན་པའི་ཐོག་ནས་རྒྱ་ནག་གི་དེ་བྱེད་ཀྱི་འདུག་འགྲིག་གི་མེད་པ་ཅིག་དེ་གདོང་ལེན་བྱེད་ཀྱི་ཡོད་པ་དེ་སྤྱི་ཡོངས་ནས་ལྟ་སྟངས་དེ་འདྲ་ཅིག་ངས་ད་ལྟ་འདི་ཁྲིམས་ཡིག་གི་འདི་ཡོད། ད་སྐུ་ཚབ་དོན་གཅོད་འདི་བཟི་ཡོད་རེད་སྤྱི་ཟླ་གཉིས་པའི་ཚེས་པ་བཅོ་གསུམ་ལ་ཡ་གྲོས་ཚོགས་འོག་མའི་ནང་ལོགས་ལ་ག་ཚིག་འོས་བསྡུ་གི་ཆེད་དུ་ད་བགྲོ་གླེང་གནང་སོང་ལ་འདི་ཚེས་གྲངས་དེ་ཅིག་སྟབས་འཁེལ་བ་འདྲ་ཅིག་རེད་པས་འདི་ཆེད་མངགས་ཡ་འདི་རྒྱབ་ལོགས་ལ་གོ་བ་འདི་འདྲ་ཅིག་རྒྱ་ནག་གཞུང་ལ་བརྡ་ལན་འདྲི་མཁན་ཡོད་རེད་བས་ལ། ད་དེ་ང་ཚོས་ད་ལྟ་འདི་ཞུ་གི་ཡོད་པ་ད་བོད་ནང་གི་ད་རྒྱལ་སྤྱིའི་མི་མང་དེ་གས་དངོས་གནས་ད་རྒྱ་ནག་གི་ད་ལྟ་བར་དུ་ད་ལོ་ད་བདུན་ཅུ་དོན་ལྔ་དྲུག་བར་བཙན་བཟུང་བྱས་བྱས་ཡིན་ནའང་སྙིང་སྟོབས་ཀྱི་ཞུམ་པ་མེད་པའི་ལྷག་བསྡད་པ་དེ་གསལ་པོ་རེད་པ་ཁ་སང་གོང་ས་མཆོག་གི་བཀའ་སློབ་ལ་གཟིགས་པ་ཡིན་ན་ད་ག་རང་རེད་པ་ད་འདི་ང་ཚོ་གསལ་པོ་རེད་དེ་ཡིན་དུས་ད་ཁོ་རང་ཚོ་ལ་ཡ་གདུང་སེམས་མཉམ་སྐྱེད་མཚོན་བྱེད་ཀྱི་ད་ང་ཚོའི་ད་ག་རེ་ལ་བར་ད་ལེགས་སྐྱེས་ལ་ད་ལོག་གི་དེ་དངོས་གནས་ཅིག་སྟབས་བསྟུན་འདྲའི་འགྲོ་བ་དེ་ཡག་པོ་བྱུང་བསམ་གྱི་འདུག་ལོ་གསར་དང་བསྟུན་པ་ཅིག་འདྲ་བ་ཅིག་ཆགས་བྱས།

རེད་ད།
སུམ་བརྒྱ་དགུ་བཅུ་གོ་གཉིས་ཀྱི་རྒྱབ་སྐྱོར་བྱས་ཡོད་རེད་ད། རྒྱབ་སྐྱོར་ད་འདི་དགག་པ་རྒྱག་མཁན་ལ་དགག་པ་རང་མ་རེད། ག་རེ་ལབ་ན་ཁོ་རང་ཚོ་ཁ་སང་ད་འདི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ད་འདི་ཐོག་མར་ཁྲིམས་འཆར་འདི་སྒང་ལ་གོ་བསྡུར་བྱས་པའི་སྒང་ལ་ཚོགས་ཆུང་གི་དེ་ནང་ནས་ད་འཐུས་མི་གཅིག་གི་གསུང་གནང་སོང་བ་ད་འདི་ཤུགས་ཆེ་ཙམ་གཏང་དགོས་འདུག་དེ་ད་འདི་ལ་རྒྱབ་སྐྱོར་བྱེད་དགོས་ཡོད་ད་རབ་བྱུང་ན་ཤུགས་ཆེ་བཟོ་དུས་ད་ད་འདོད་ད་ཅིག་ཚིག་བརྗོད་འདི་ཚོ། ཚིག་བརྗོད་ད་གང་ཅིའི་ཐོག་ལ་ན་རེ་ཡིན་པའི་ནས་ད་ཡང་འགྲོ་སྟངས་ཀྱི་སྒང་ལ་ཡིན་པ་ན་ན་ཨ།

བྱེད་ཀྱི་མ་རེད། ད་ཐོག་མ་དེ་ཚོགས་ཆུང་ནང་འགྲོ་དགོས་རེད་ད་ཚོགས་ཆུང་ནང་ལ་ང་ཚོ་ད་ལྟ་འབྲེལ་བ་བྱས་ཏེ་བྱེད་བཞིན་པ་རེད་ད་རབ་བྱུང་ན་ད་ལྟའི་གྲོས་ཚོགས་འོག་མའི་ནང་ནས་གཏན་འབེབས་བྱེད་རྒྱུ་དེ་ཁྲིམས་འཆར་དེ་རང་འགྲོ་ཐུབ་ཡག་གི་ང་ཚོ་འབད་བརྩོན་ཞུ་གི་ཡོད་དུས་ཚོགས་ཆུང་ལ་ང་ཚོ་ཅིག་ལན་གསལ་པོ་བྱུང་སོང་ད་ཡིན་པ་ནས་ཡང་ཚོགས་ཆུང་ནས་ཡང་གྲོས་ཚོགས་གོང་མའི་གི་ནང་གི་འགྲོ་སྟངས་དེ་དཔེར་ན་ལམ་ཁ་སྣ་མིན་སྣ་ཚོགས་བྱེད་ཡོད་རེད་ད་ཅིག་དེ་ག་རེ་རེད་ལབ་ན་ང་ཚོའི་ཁྲིམས་འཆར་གཅིག་པོ་དེ་འཁྱེར་ཡོང་བྱས་གྲོས་ཚོགས་ནང་ལ་ཡང་བགྲོ་གླེང་བྱས་དང་མ་བྱས་རྒྱབ་སྐྱོར་ག་ཚ་འོས་འཕེན་དང་མ་འཕེན་དེ་རེད་ད་ཡིན་པ་ནས་གྲོས་ཚོགས་གོང་མ་དེ་ཡིན་པ་ན་ད་ཁོ་རང་ཚོ་གི་ད་ཅིག་དུས་ཚོད་དང་མང་པོ་ཅིག་རྐྱེན་གི་ནས་གནད་དོན་མང་པོ་ཅིག་ཡོད་རེད་ང་ཚོའི་གི་ད་ལྟའི་བོད་དོན་གི་ཁྲིམས་འཆར་དེ་ན་རྩོད་རྙོག་ཅན་དང་ཅིག་ག་ཚ་དེ་བྱས་དགོས་ཡས་གི་ཅིག་མེད་དུས་དེ་དུས་ཚོད་བཏང་དགོས་ཡས་གི་ཁོང་ཚོས་བྱེད་གི་མ་རེད་བསམ་གི་འདུག་དེ་ཡིན་དུས་ད་ང་ཚོའི་ད་ད་ཕལ་ཆེར་ཚོད་དཔག་བྱས་པ་ན་ཁྲིམས་འཆར་ཆེད་དེའི་སྙོམས་དོ་བྱ་བྱེད་རང་བཞིན་གྱི་འགྲོ་ཡས་ཆེ། དེ་འདྲའི་ཅིག་ཆགས་མི་ཡོང་བསམ་གྱི་འདུག་སྟེ། ཡིན་ནའི་ད་ཅིག་གི། ཐག་གཅོད་པོའི་སྒང་དེ་འདྲའི་བྱེད་ཡོང་གི་རེད་ལབ་ནི་ཞུ་ཚོད་ཐིག་གི་མི་འདུག་ད་ལྟའི་གནས་སྟངས་འདི་ང་ཚོ་ཚང་མ་མཁྱེན་གྱིན་པ་རེད། ད་ལྟའི་ཆ་ལ་ནི་སྔོན་རྩིས་ཀྱི་ད་ལྟ་དེ། ག་ཚ། ཕྱི་འབྲེལ་གྱི་ད་ལྟ་དེ། སྒང་དེར་བགྲོ་གླེང་ཤུགས་ཆེན་པོ་འགྲོ་བསྡད་འདུག་བ། ད་འོས་བསྡུ་སླེབས་ལ་ཉེ་བའི་དུས་དེ་ཁོ་རང་ཨ་རིའི་ནང་གི་ཆབ་སྲིད་མང་པོ་བྱེད་དུས་ད་དེ་ལ་བསྟུན་བྱས་ང་ཚོས་འགྲོ་དགོས་དེ་ཆགས་ཀྱི་ཡོད་དུས་ད། ད་ལྟ་ཞུ་ཚོད་ཐིག་གི་མེད་དེ་དེ་དག་ང་ཚོས་ག་རེ་ཡིན་མིན་ལ་མ་ལྟོས་པར་ད་ལྟ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་རེད་ད་ང་ཚོས་ད་ལྟ་དེ་ད་ལོའི་གི་གསུམ་བཅུའི་དུས་དྲན་དང་སྟབས་བསྟུན་བྱས་གསུམ་པའི་ཚེས་བཅུ་གཅིག་དང་བཅུ་གཉིས་ལ་ཡང་ཡང་བོད་དོན་ཞུ་གཏུག་ལས་འགུལ་དེ་གོ་སྒྲིག་བྱས་བྱས་ཨ་དེའི་སྐབས་ལ་ད་གྲོས་ཚོགས་འོག་མའི་གི་འཐུས་མི་ཚོ་ལ་ཡང་ཐུགས་རྗེ་ཆེ་ཞུ་ཡས་དང་དེ་ག་ནང་བཞིན་ད་གྲོས་ཚོགས་གོང་མའི་འཐུས་མི་ཚོ་ལ་ཧིན་ད་ཡིན་གཅིག་མིན་གཅིག་ཁྲིམས་འཆར་དེ་སྒང།

མང་མོས་ཚད་མཐོ་པོའི་ཐོག་ནས་ཐོན་ཐུབ་པ་དེ་ད་ང་ཚོ་དཔེ་དགའ་པོ་བྱུང་འདིའི་སྒང་དེ་ད་ལས་འགུལ་མང་པོ་ཞིག་སྤེལ་བ་རེད་མི་ཡང་མང་པོ་ཞིག་སྤེལ་བ་རེད་དེ་ནང་བཞིན་གྲོས་ཚོགས་འཐུས་མི་ཚོས་སྔོན་ཚུད་ནས་རྒྱབ་སྐྱོར་ཞེ་དྲག་གནང་ཡོད་རེད་ད་རི་གསལ་པོ་ཞེ་དྲག་བྱུང་སོང་ཁ་སང། གཟའ་མིག་དམར་གྱི་ཉིན་མོ་དེ་གྲོས་ཚོགས་འོག་མའི་སྡིངས་ཆ་སྒང་ལ་ནམ་ཕེབས་དུས་ཙམ་པ་གྲོས་ཚོགས་འཐུས་མི་ད་ལྟ་ཁྲིམས་འཆར་འདི་བཏོན་གནང་མཁན་ཚོའི་གི་བཀའ་མོལ་ཤུགས་ཆེན་པོ་གནང་སོང་འདིའི་གནད་དོན་འདི་སྒང་དེ་ཨ་ནི་བོད་དོན་སྒང་དེ་ཨ་ནི། ཐག་གཅོད་ཡོང་ཡག་གི་ལམ་ཁ་གང་ལ་འགྲོ་ཐུབ་ཡག་གི་ཁྲིམས་འཆར་ཅིག་རེད་ཨ་ནི་དེའི་སྒང་དེ་ནས་ཚད་མཐོ་པོ་ཐོག་ནས་རྒྱབ་སྐྱོར་གནང་རོགས་གནང་ཅེས་བྱས་ནས་ཁྲིམས་འཆར་དེ་ཐོན་པ་དེ་ད་ང་ཚོ་དགའ་བསུ་ཞེ་དྲག་ཞུ་ཡོད། ལོ་ལགས་སེ་ད་བསྟན་ཆོས་ལགས་རྣམ་པ་ཚོས་བོད་དོན་ཞུ་གཏུག་གི་ལས་འགུལ་མང་པོ་ཞིག་གནང་གི་ཡོད་རེད་ད་ད་ལྟ་འདིའི་ཐོག་ལ་ད་ལྟ་མུ་མཐུད་ནས་ཕྱག་ལས་གནང་དགོས་ཡག་འདྲ་བོ་ད། སྐབས་འཕྲལ་གྱི་ལྟ་འདོད་ཛ་དྲག་ཆེ་ཤོས་འདྲ་པོ་ཞིག་ག་རེ་ཡོད་རེད་ལོ། དེ་ནི་ཉམས་རྟོགས་ཁྲིམས་འཆར་འདི་ད་ལྟ་གྲོས་ཚོགས་འོག་མ་ལ་ཐོན་པ་རེད་ཡིན་ནའི་ཡང་ད་གྲོས་ཚོགས་གོང་མའི་ནང་ལོགས་ལ་མདུན་སྐྱོད་འགྲོ་ཡག་ལ་ད་ང་ཚོ་ཤུགས་རྒྱབ་དགོས་ཡོད་རེད་བྱས་ཙང་གྲུབ་འབྲས་གཅིག་ཐོན་པ་རེད་ཡིན་ནའི་ཕ་ཇོ་ངོ་དེ་གྲོས་ཚོགས་གོང་མའི་སྒང་དེ་ལས་ཀ་བྱེད་ཡག་འདི་ལྷག་བསྡད་ཡོད་རེད་ད་འདིའི་སྒང་དེ་ཡང་ང་ཚོ་ལས་གཞི་མང་པོ་ཞིག་བང་སྒྲིག་བྱས་ནས་ཨ་ནི་དེ་མི་མང་པོ་མཉམ་ཞུགས་གནང་ཡག་གི་རེ་བ་བྱེད་ཀྱི་ཡོད། རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་ཐེངས་འདིའི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་ཡས་དུས་ཚོད་དུ་ཆགས་བསྡད་ཀྱི་ཡོད་དེ་རིང་ང་ཚོའི་ལས་རིམ་འདིའི་ཐོག་ལ་ཡང་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་མོ་དེ་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ནང་ལོགས་ལ་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་འདི་གཏན་འབེབས་བྱུང་བ་འདི་དང་འབྲེལ་བྱས་ནི་སྐུ་ཚབ་དོན་གཅོད་མཆོག་ལ་ཡང་བཀའ་འདྲི་ཞུ་ཡ་རེད་ད་ག་ནང་བཞིན་ད་ས་གནས་བོད་རིགས་སྤྱི་མཐུན་ཚོགས་པ་དང་བོད་པའི་གཞོན་སྐྱེས་མི་རབས་རེད་དེ་མཚུངས་གི་ཡང་ཨ་མི་རི་ཀའི་ནང་བཞུགས་པའི་བོད་པ་ལས་འགུལ་བ་ཚོས་ཀྱི་ཡང་ཅིག་དེ་ཐོག་ལ་དགོངས་ཚུལ་ག་རེ་ཡོད་མེད་དེ་འདྲའི་བཀའ་འདྲི་ཞུ་ཡ་ཅིག་ཆགས་འགྲོ་གི་ཡོད། མཚམས་འདི་ནས་ད་ལྟ་བྱང་ཨ་མི་རི་ཀའི་ནང་ལོགས་ལ་ད་སྤྱིར་བཏང་ནས་ལོ་རེ་བཞིན་དུ་ཨ་ནི་བོད་དོན་ཞུ་གཏུག་གི་ལས་འགུལ་ཞིག་གནང་གི་ཡོད་རེད་ལས་འགུལ་འདི་ནང་ལོགས་ལ་ཡང

ཨོ་བཀྲ་ཤིས་དབང་ཕྱུག་ལགས་སྐུ་ཁམས་བཟང་ཞུ་ཡི་ཡིན་ལགས་ལགས་སོ་ཨ་ནི་ད་ལྟ་འདི་རེད་ད་ད་ལྟ་ཁ་སང་ང་ཚོ་གི་ཨ་རི་གི་ཨ་ནི་གྲོས་ཚོགས་འོག་མའི་ནང་ལོག་ལ་ད་ང་ཚོ་བོད་དོན་ཁྲིམས་འཆར་འདི་ད་བརྒྱ་ཆ་མཐོ་པོ་ཞེ་པོ་ཅིག་འདུག་སེ་ཨ་འོས་འཕེན་བྱས་གཏན་འབེབས་བྱུང་བ་རེད་ད་འདི་སུས་དང་པོ་འདི་ལ་ཨ་ནི་བརྒྱུད་རིམ་འདི་ཐོག་ནས་ཨ་ནི་གཅིག་ཕའི་སྐུ་ཚབ་དོན་གཅོད་རེད་ཨ་ནི་རྒྱལ་སྤྱིའི་བོད་དོན་ལས་ཁུངས་ཞུ་གཏུག་བྱེད་མཁན་རེད་ཨ་ནི་བྱང་ཨ་རིའི་ཁྱོན་ཡོངས་ལ་ཨ་ནི་བོད་རིགས་སྤྱི་མཐུན་ཚོགས་པ་གི་སོ་སོ་ས་གནས་འོས་བབ་ལ་བལྟས་བྱས་སྐུ་ལས་མང་པོ་བསྐྱོན་ཡོད་རེད་ཨ་ནི་ད་ག་ནང་བཞིན་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཞིག་སྐུ་ལས་མང་པོ་ཞིག་བསྐྱོན་ཡོད་རེད་དེ་སུ་དེ་ཨ་ནེ་འབྲེལ་ཡོད་ཚང་མ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡས་ཡིན་ད་ང་ཚོའི་ས་གནས་ལ་ཆ་བཞག་ན་ང་རང་ཚོ་དངོས་གནས་ཅིག་གང་ཡོང་ཅི་ཡོང་ཞིག་ང་ཚོ་གིས་འབད་བརྩོན་ཞུས་ཡོད་བསམ་པ་དྲན་གྱི་འདུག་དཔེ་ན་ང་ཚོ་དངོས་སུ་ཕ་གིའི་བོད་དོན་ཞུ་གཏུག་ལས་ཁུངས་ལས་འགུལ་ཕར་བཅར་བྱས Washington ལ་ང་ཚོ་གིས་འབྲེལ་ཡོད་ཀྱི་ད་ནིའུ་ཡོག་ཁྱབ་ཁོངས་ཀྱི་ཨ་ནེ་མངའ་སྡེའི་འཐུས་མི་རེད་གྲོས་ཚོགས་འཐུས་མི་རེད་དེ་ཚོ་ལ་ཞུ་གཏུག་བྱེད་ན་ཅིག་དེ་ནང་བཞིན་ས་གནས་ས་ཐོག་ལ་ང་རང་ཚོ་གིས་ད་ཅིག་ཡང་གྲོས་ཚོགས་འཐུས་མི་ཐད་ཀ་ཡང་མ་སྙོབས་པ་ཡིན་ན་ང་ཚོ་གི་འོག་གི་གཤམ་འོག་གི་ད་ལྟ་ང་ཚོ་གྲོང་སྡེ་རེད་ཨ་ནི་དེ་ནང་བཞིན་གྲོང་ཁྱེར་གི་ཨ་ནི་འཐུས་མི་ཨའོ་འདི་ཚོ་ལ་ང་ཚོ་ཞུ་གཏུག་བྱས་པའི་ཐོག་ནས་ད་གང་ཅི་བོད་དོན་གི་ད་ལྟ་ཁྲིམས་འཆར HR five thirty three དེ་ཚོ་ལ་ངེས་པར་དུ་རྒྱབ་སྐྱོར་གནང་རོགས་གྱིས་ཨ་ནི་ཁྱེད་རང་གི་ཁོང་གི་ཨ་ནི་ཅིག་འཐུས་མི་ཚོ་ལ་དེ་ཞུ་གཏུག་བྱེད་རོགས་བྱས་གང་ཡིན་ཟེར་ན་ཁྱེད་རང་དེ་གནང་བ་ན་ཏན་ཏན་ང་ཚོ་གི་ད་ཅིག་བོད་པ་དེ་ད་ཨ་རི་རེད་ལྷག་པར་ནིའུ་ཡོག་ལ་ཅིག་མི་ཚོགས་ཆེན་པོ་རེད་ཨ་ནི་མ་འོངས་པ་ང་རང་ཚོ་ངོས་ནས་རྣམ་པ་ཚོ་ལ་རྒྱབ་སྐྱོར་བྱེད་དགོས་ན་ཁ་ན་ང་ཚོ་ཤུགས་རྒྱག་གི་ཟེར་ལབ་ནས་ཨོ་དེ་འདྲའི་ད་བོ་དུ་ང་ཚོ་གི་ད་ཅིག་ལས་འགུལ་རིམ་པ་འགྲོ་བཞིན་མང་པོ་ཞིག་སྤེལ་ཡོད་རེད། ལྷག་པར་དུ་ད་ལྟ་ཨ་རི་གི་ད་ལྟ་དེ་གྲོས་ཚོགས་ནང་ལོགས་ལ་ཁྲིམས་འཆར་དེ་ད་ཡ་སྦྱིན་བདག་ཞུས་ན་རེད་ཨ་ནི་བི་ཀའི་ངོ་སྤྲོད་ཞུས་ན་རེད་ཨོ་དེ་ཅིག་གནང་མཁན་འདི་གཙོ་བོ་འདི་ད་ཐེངས་ད་ཨ་རིའི་གི Massachusetts གི་ཨ་ནི་གྲོས་ཚོགས་འཐུས་མི Jim McGovern ཁོ་རང་ཆགས་བསྡད་ཡོད་རེད་ཁོ་རང་ངོས་ནས་རྒྱབ་སྐྱོར་འདི་འདྲའི་ཞིག་ཁྲིམས་འཆར་གནང་པ་དེ་ལ་ང་ཚོ་གི་ད་ས་གནས་ནིའུ་ཡོག་དང་ནིའུ་ཇེ་སི་རེད་ཨ་ནི་ད་བྱང་ཨ་རིའི་གི་ཨ་ནི་ཅིག་སྤྱི་འཐུས་རྣམ་པ་གཉིས

གྲོས་ཚོགས་འཐུས་མི་རེད་མངའ་སྡེའི་འཐུས་མི་རེད་དེ་ཚོ་ལ་ཁྲིམས་འཆར་དེ་ཚོ་ལ་རྒྱབ་སྐྱོར་གནང་རོགས་གྱིས་ཟེར་ལབ་ནས་མུ་མཐུད་ནས་ང་ཚོ་གིས་ཅིག་ཕར་ཤུགས་འགྲོ་དགོས་སྐྱོན་དགོས་དེ་གལ་ཆེན་པོ་ཆགས་ཀྱི་འདུག་ག་རེ་ཟེར་ན་འདི་གི་ཅིག་ཞུ་གཏུག་ང་བཅས་ང་ཚོ་གཅིག་རྗེས་གཉིས་མཐུད་བྱས་ནས་ནི་ང་ཚོ་གྲུབ་འབྲས་ཐོན་གྱི་རེད་མ་གཞི་ཐད་ཀར་མི་གཅིག་གཉིས་ལ་ང་ཚོ་འབྲེལ་བ་བྱས་བྱས་ང་ཚོ་གི་གྲུབ་འབྲས་ཐོན་ཡ་འདྲ་པོ་ཅིག་མེད་པ་འདྲ་པོ་ཅིག་སོ་སོ་གི་དེ་འདྲའི་འདྲ་པོ་མྱོང་ཚོར་བྱུང་སོང་དཔེར་ན་ཆ་བཞག་ན་ད་ལྟ་ཉེ་བའི་ཆར་ལ་ང་ཚོ་གི་ནིའུ་ཡོག་ནིའུ་ཇེ་སི་ནང་ལོགས་ལ་ད་ལྟ་ང་ཚོ་གི་ཨ་མ་དབྱངས་ཅན་ལགས་ངོས་ནས་ཅིག་བོད་པའི་རྒྱལ་དར་ཕར་བཙུགས་ཡས་ཚོ་ཅིག་སོ་སོ་རང་གིས་མ་བསྐུལ་དང་བླངས་ཐོག་ནས་ལས་འགུལ་སྤེལ་བ་ཅིག་རེད་དེ་འདྲའི news གོ་དུས་ཏན་ཏན་ང་རང་ཚོ་གིས་ཅིག་བྱང་ཨ་རི་ནང་ལོགས་བོད་པ་ག་པར་བཞུགས་ཡོད་ནའང་ཚང་མའི་ངོས་ནས་དེ་འདྲའི་ཐོག་ནས་ཅིག་སོ་སོ་གིས་ཅིག་ཚོགས་པ་དང་སྒྲིག་འཛུགས་དེ་འདྲ་ཡིན་ཅིག་འབུད་དགོས་གལ་ཡོད་མ་རེད་སོ་སོ་ངོས་ནས་ཅིག་ཁྱབ་ཁོངས་ལས་འོས་སྐྱོར་གིས་ཨ་ནེ་གྲོས་ཚོགས་འཐུས་མི་རེད་དེ་ཚོ་ལ་ཕར་ཞུ་གཏུག་མུ་མཐུད་ནས་གནང་དགོས་དེ་གལ་ཆེན་གལ་ཆེན་པོ་འདྲ་པོ་ཡིན་པ་འདྲ་པོ་ཅིག་སོ་སོ་གིས་དེ་འདྲའི་བསམ་ཚུལ་ཡོང་གི་འདུག་ཨོ་དེ་ཞུ་ཡས་ཡིན་ལགས་སོ་ཐུགས་རྗེ་གནང།

ད་རེས་ཀྱི་ཁྲིམས་འཆར་འདིའི་ཐོག་ལ་ཡ་གཟིགས་ཚུལ་ག་རེ་ཡོད་ན་མ་འོངས་པར་ད་དུང་ཕྱག་ལས་གནང་དགོས་ཡ་སོགས་རེ་ཅིག་ག་རེ་ག་རེ་གཟིགས་ཡོད་ན་ཏོག་ཙམ་ཞིག་གསུངས་དང་ལགས། ད་རེས་ཀྱི་ཁྲིམས་འཆར་འདི་འདུག་སེ་ཅིག་གཏན་འབེབས་ཆགས་པ་འདི་གནས་ཚུལ་གོ་བ་དང་དངོས་གནས་དྲང་གནས་ཀྱི་བོད་པ་ཅིག་ཡིན་པའི་ཆ་ནས་དགའ་ཚོར་ཞེ་པོ་བྱུང་སོང་སེམས་ནང་ལ་ཡ་ལོ་གསར་གྱི་རྔན་པ་ད་ཡོད་ན་མེད་ན་ཅིག་རག་སོང་བསམ་པའི་ཅིག་དེ་འདྲ་ཅིག་ཅིག་ཚོར་བ་ཞེ་པོ་བྱུང་སོང། ད་འདི་ལ་ཡ་འདི་རྒྱབ་ལོགས་ལ་ཡ་ད་ཕྱག་ལས་གནང་མཁན་དཔེ་མང་པོ་ཡོད་རེད་ཚང་མ་ལོག་ལ་ཡ་དངོས་གནས་སྙིང་ཐག་པ་ནས་ཐུགས་རྗེ་ཆེ། ད་གཙོ་བོ་གཙོ་བོ་དེ་རྒྱལ་བ་རིན་པོ་ཆེ་གི་བཀའ་སློབ་ལམ་སྟོན་དེ་རེད། ཁོང་གི་བཀའ་སློབ་ལམ་སྟོན་ད་ག་རང་གིས་ད་ང་ཚོ་བྱིན་རླབས་ཀྱིས་ད་འདུག་སེ་བྱུང་མགྱོགས་ཅི་རེད་ང་ཚོ་ཚང་མ་རེད་པ། ད་ང་ཚོ་ཚང་མ་དེ་འདྲ་ཅིག་བྱུང་ཤག་དགའ་བོ་བྱུང་སོང་ད་ག་དཔེ་ཡག་པོ་རེད་ཟེར་བྱས་ཕར་འདུག་སེ་བྱས་མ་བཞུགས་པ་བྱས། ད་རྒྱ་བལ་འབྲུག་གསུམ་ད་ག་ནང་བཞིན་ཕྱི་རྒྱལ་ཡུལ་གྲུ་ཁག་ག་བ་ག་ས་ལ་ང་ཚོ་བོད་པ་གྲམ་བསྡད་ཡོད་རེད། ད་ང་རང་ཚང་མ་ལ་དཔོན་པོ་རེད། ད། གཞོན་སྐྱེས་རེད་ད་དེ་ནི་ད་ལོ་ཆེ་བ་ཆུང་བ་ང་ཚོ་ཚང་མ་ལ་ཡ་འགན་ཅིག་ཡོད་རེད་ང་ཚང་མ་ལ་རེད་བ་དཔོན་པོ་རྐྱང་རྐྱང་ཅིག་གི་འགན་འཁྱེར་ཡ་མ་རེད་ང་ཚོ་མི་ད་དཀྱུས་མ་ཅིག་ཡིན་ནའང་རེད་སུ་ཡིན་ནའང་ང་ཚོ་འགན་འཁྱེར་བའི་ཐོག་ནས་སོ་སོ་རྩ་དོན་འདི་ནམ་ཡང་བརླག་བཅུག་རྒྱུ་ཡོད་མ་རེད་བརྗེད་རྒྱུ་ཡོད་མ་རེད་དེ་ང་ཚོ་ག་དུས་ཡིན་ནའང་ང་ཚོ་དྲན་དགོས་རེད་སེམས་ལ་བཅངས་དགོས་རེད་ལས་ཀ་ཆུང་ཆུང་བྱེད་པ་ཡིན་ནའང་རྩ་དོན་དོན་དག་བྱེད་ཀྱི་ཡོད་བསམ་བྱས་དེ་འདྲ་ཅིག་སྒོམ་ཅིག་བྱས་པ་ཡིན་ན་དེའི་ལམ་དུ་ཡག་པོ་ཆགས་ཀྱི་རེད་ང་རང་དེ་འདྲ་ཅིག་ཚོར་གྱི་ཡོད། སོ་སོ་ངོས་ནས་ངས་འབད་བརྩོན་བྱེད་ཀྱི་ཡོད་ངས་ཞེ་པོ་བྱེད་ཀྱི་ཡོད་དེ་འདྲ་ཞུ་གི་མེད་ད་དེ་སོང་ཙང་ང་ཚོ་ཚང་མས་ཀྱི་འདི་འགན་འཁྱེར་དགོས་རེད་ད་ང་ཚོ་ཕྱི་རྒྱལ་ཁག་ལ་ཡོང་གི་རེད་ནས་རེད་ག་བ་ལེ་ནས་རེད་སོ་སོའི་དཔལ་འབྱོར་གནས་སྟངས་ཨའུ་ཙི་ར་བྱུང་ན། མོ་ཊ་དང་ག་རེ་ད་ཅིག་ཁང་པ་ད་དེ་ནས་ཉོས་ཨ་ནི་སོ་སོ་སྤྲོ་འཆམ་ཕྱིན་ཡར་འགྲོ་མར་འགྲོ་བཟའ་བཏུང་ཨ་ནི་སྒོར་གཞས་ར་འཁྲབ་དེ་འདྲས་ཙམ་མ་ཡིན་པའི་འགན་དེ་ཚོ་དགོས་ཡ་དགོས་རེད་འདི་འདྲ་ཙམ་མ་ཡིན་པའི་ཀྱི་སོ་སོ་རྩ་དོན་དེ་མ་བརླག་པ་བྱས་རྩ་དོན་དེ་གང་ལ་ཡང་ང་ཚོ་དགོངས་པ་བཞེས་དགོས་པ་དེ་གལ་ཆེན་པོ་རེད། ང་ཚོ་ག་ཚད་མོ་ག་ཚད་རྫིག་པོ་བྱས་ནའི་ག་ཚད་མོ་ག་ཚད་དཔལ་འབྱོར་ཡོད་པ་ཡིན་ནའི་ཀྱི་ཡ་ཁྲ་ཁྲ་པ་ཁྲ་ག་རེ་བྱས་པ་ཡིན་ནའི་མ་བྱས་ན་ང་ཚོ་དཔྲལ་ཀོག་སྒང་ལ R དེ་བྲིས་ཡོད་རེད་ད Refugee ལབ་ཡག་དེ་དེ་དག་ཡོད་མ་རེད་ད་དེ་ནམ་ཡང་བརྗེད་ཡོད་མ་རེད་དེ་ང་སོ་སོ་འདྲ་བོ་བྱས་ན་དེ་ར་ད་ག་རང་ཚོར་གི་ཡོད་རེད་བ་དེ་སོང་ཙང་ཚང་མས་གི་གནང་གི་ཡོད་རེད་ད་དུང་ཡང་མུ་མཐུད་ནས་གནང་དགོས་རེད་དེ་ལས་ཅི་ཆེ་དེ་ནང་ནས་ལྷག་པར་དུ་ང་ཚོ་གཞོན་སྐྱེས་ཚོ་ལ་ཡ་དངོས་གནས་དྲང་གནས་གི་ང་ཚོ་གི་ཤུགས་སྐྱོན་ཡ་རེད་བཤད་གཞོན་སྐྱེས་ཚོ་ལ་ཡ་ལམ་སྟོན་ལྷག་པར་དུ SFT རེད་གཞོན་ནུ་རེད་ད་དེ་བ་ལ་ཡ་ཕྱག་ལས་སུས་ར་ཅིག་གི་བོད་རྩ་དོན་དོན་དག་ལ་བུད་མེད་ཚོགས་པ་རེད་རྩ་དོན་དོན་དག་ལ་སུས་ཕྱག་ལས་གནང་གི་ཡོད་ན་ཚང་མ་ལ་རྒྱབ་སྐྱོར་བྱེད་ཡ་གཞོན་སྐྱེས་ཚོ་འདི་ནང་ལ་ཡ་མཉམ་ཞུགས་བྱེད་འཇུག་ཡ་ང་ཚོ་དེ་བ་ལ་ལམ། དབུ་མ་དང་རང་བཙན་དང་དེ་འདྲས་མ་རྩོད་པའི་ཐོག་ནས་དངོས་གནས་ལམ་ཁ་འགྲོ་ས་ལོགས་ཀ་ལོགས་ཀ་རེད་དེ་སླེབས་ས་གཅིག་རེད་ད། ནང་མི་ངོས་ནས་ནས་བསླབ་བྱ་དེ་འདྲས་ཅིག་སྐྱོན་རྗེས་གང་ལྟར་སྤུ་གུ་གཞོན་སྐྱེས་ཚོ་ལ་ཡང་དེ་འདྲས་བསླབ་སྟོན་བྱས་རྗེས་གང་ལྟར་ཁོ་ཚོ་ང་ཚོ་གི་དཔོན་པོ་བཟོ་ཐུབ་ཡག་གི་ཚང་མས་གི་འབད་བརྩོན་གནང་རོགས་གནང། ཨ་འདི་དང་ཆབས་ཅིག་ང་རང་ཚོ་ད་མི་སྣ་མང་པོ་སློབ་སྦྱོང་ཡོད་ཀྱོག་ད་ཕྱག་ལས་གནང་མཁན་ད་མཐོ་རིམ་མང་པོ་མཐོ་པོ་མང་པོ་ཅིག་ནང་ཕྱག་ལས་གནང་མཁན་མང་པོ་ཡོད་རེད། ལྷག་པར་དུ་གྲོས་ཚོགས་འཐུས་མི་རྒན་པ་མང་པོ་ཅིག་འདི་རུ་ཕེབས་དགོས་པ་རེད་ད། གཞོན་སྐྱེས་མང་པོ་ཡོད་གཞོན་སྐྱེས་མང་པོ་ཅིག་བོད་པའི་གི་རྩ་དོན་སྐོར་ལ་ཧ་གོ་གི་ཡོད་བ་མ་རེད་འདི་ང་ཚོ lobby གི་གནང་གི་ཡོད་བ་རེད་དེ་ལས་སོ་སོ་ས་གནས་ཡིན་ན་རེད་དགའ་བོ་ཉེ་བོ་ཡིན་ན་རེད་ཕྱིན་རྗེས་གང་ལྟར་གཞོན་སྐྱེས་ཚོ་ང་ཚོ་བོད་པའི་གི་ད་གཞོན་སྐྱེས་དཔོན་པོ་ཚོ་ཡོད་བ་ཟེར་ནས་དེ་ཚོ་ལ།

དྲུག་དང་སྟབས་བསྟུན་ལ་ཨ་རི་གྲོས་ཚོགས་འོག་མས་ཀྱི་བོད་རྒྱའི་དཀའ་རྙོག་སེལ་ཡག་གི་གྲོས་ཆོད་དེ་གཏན་ལ་ཕབ་པ་རེད། ནི་འདི་ལ་དམིགས་བསལ་གྱི་འཚམས་འདྲི་དང་དགའ་བསུ་ཞུ་གི་ཡོད། ཡིན་ནའི་ཡང་ད་ང་ཚོ་རི་དང་པོ་དེ་འཛེགས་ཐུབ་ཡོད་རེད་ཡིན་ནའི་ཡང་རི་གཉིས་པ་དེ་ད་ལྟ་འཛེགས་དགོས་ཡོད་ར། ང་ཚོ་གི་ཨ་རི་གྲོས་ཚོགས་འོག་མས་ཀྱི་གཏན་ལ་ཕབ་ཡོད་རེད་ཡིན་ནའི་ཨ་རི་གྲོས་ཚོགས་གོང་མས་ཀྱི Senate ཀྱི་ད་གཞི་ནས། ང་ཚོས་ཀྱི་ཁོ་ཚོ་ལས་ཀ་མུ་མཐུད་ནས་ལས་ཀ་བྱེད་དགོས་ཡོད་ར། ད་མི་ནི་སོ་ཊ་འདྲ་བོ་ཅིག་ཡིན་ན་ཨ་རི་མི་ནི་སོ་ཊ་འདྲ་བོ་ཅིག་ཡིན་ན་ང་ཚོས་སྤྱི་མཐུན་ཚོགས་པ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པའི་ཚང་མས་ཀྱི་མཉམ་རུབ་ཀྱི་ཐོག་ནས་ཨ་ནི་ཞུ་གཏུགས་གི་ལས་འགུལ་དེ་སྤུངས་ཡོད་རེད། ཨ་རི་གྲོས་ཚོགས་འོག་མའི་གོང་མའི་དང་འོག་མའི་གཉིས་ཀས་ཀྱི་ད་འཐུས་མི་རེད་འདི་མཉམ་དུ་ལས་བྱེད་མཉམ་དུ་ཐུག་ཨ་ནི། དམིགས་བསལ་གྱིས་མི་ནི་སོ་ཊ་གི་ད་ག་ཚོད་ཞུ་ཡ་ལ་ནི། ང་ཚོའི་གྲོས་ཚོགས་འོག་མའི་གི་འཐུས་མི། ཚང་མས་ཟེར་ན་མང་ཆེ་བ་ཅིག་གིས་རྒྱབ་སྐྱོར་གནང་བཞག་བོད་རྒྱའི་དཀའ་རྙོག་སེལ་ཡའི་གི་ཁྲིམས་འཆར་དེ་ལ་རྒྱབ་སྐྱོར་གནང་བཞག་བྱས་ཙང་ནི། དངོས་གནས་ག་ཟེར་ར་ང་ཚོའི་གི་ཞུ་གཏུག་ལས་འགུལ་དེ་སྤུངས་ནས་གྲུབ་འབྲས་ག་ཟེར་ར་དངོས་གནས་ཅིག་ཐོན་བཞག་བསམ་གྱི་འདུག། གཅིག་གིས་རྒྱབ་སྐྱོར་བྱས་ཐུབ་མི་འདུག་བྱས་ཐུབ་མི་འདུག་ཟེར་བ་རེད Abstain བྱས་བཞག་འོས་ཤོག་བླུགས་མི་འདུག་ད་ཁོ་རང་ད་ལྟ་ཨ་རི། སྲིད་འཛིན་ལ་སྲིད་འཛིན་གྱི་འོས་མི་ཡིན་དུས་གཅིག་བྱས་ན་འདི་དང་འབྲེལ་བའི་གི་འོས་ཤོག་བླུགས་ཀྱི་མ་རེད། རྒྱབ་སྐྱོར་བྱེད་ཀྱི་ཡིན་དང་མེད་གི་མ་ལབ་བ་བྱས་འོས་ཤོག་བླུགས་ཡོད་མ་རེད་བྱས་ཙང Abstain བྱས་བའི་དེ་ལ་བྱས་ཙང་ད།

གོང་མའི། Senate། ཀྱི་འཐུས་མི་མཉམ་དུ་ཐུག་ཡ་དང་འཐུས་མི་ཡིན་ནའི་འདྲ། ལས་བྱེད་ཡིན་ནའི་འདྲ་འདི་མཉམ་དུ་ཐུག་ཡ་དང་ནི་ང་ཚོའི་བོད་རྒྱའི་དཀའ་རྙོག་སེལ་ཡག་གི་གྲོས་ཆོད་དེ་ལ་ངོ་སྤྲོད་བྱས་བགྲོ་གླེང་ཚུགས་ཐུབ་ཡ། འདི་དམིགས་བསལ་གྱི་གཅིག་རེད་བཞག་བསམ་གྱི་འདུག་ཨ་ནི། ད་ལྟའི། ད་ལྟའི་མ་རེད། ཟླ་བ་རྗེས་མའི་གི་སྤྱི་ཟླ་གསུམ་པའི་ཀྱི་ཚེས་བཅུ་གཅིག་བཅུ་གཉིས་ལ་ནི། ICT། International Campaign For Tibet། ཀྱི་ནི། ཞུ་གཏུག་ཉིན་མོ། Lobby Day། ཚུགས་ཡོད་པ། Tibet Lobby Day། འདི་ལ་དམིགས་བསལ་གྱི་ད་མི་ནི་སོ་ཊ་ནས་གཞོན་སྐྱེས་མང་པོ་ཅིག་འགྲོ་གི་ཡོད་རེད་བསམ་གྱི་འདུག། ཨ་ནི་དེའི་སྐབས་ལ། སོ་སོའི་ཀྱི་ཨ་རི་གྲོས་ཚོགས། ད་འོག་མའི་གི་འཐུས་མི། ལ། འཚམས་འདྲི་དང་ཐུགས་རྗེ་ཆེ་ཞུ་ཡ་དང་ནི། གོང་མའི་གི། འཐུས་མི་དང་ལས་བྱེད་དེ་ཚོ་ལ། གྲོས་ཆོད་དེ་སྐོར་ལ་བགྲོ་གླེང་ཚུགས་ཡ་དང་ངོ་སྤྲོད་བྱེད་ཡ་དང་རྒྱབ་ལྗོངས་དེ་ཚོ་འགྲེལ་བཤད་རྒྱག་ཡ་དང་དེ་ཚོ་དམིགས་བསལ་གྱི་གནད་འགག་ཅིག་རེད་བསམ་གྱི་འདུག་ཨ་ནི་འདི་མཉམ་དུ། ད། སོ་སོའི་ངོ་ཤེས་པ་དང་དེ་ཚོ་ལ་ངོ་སྤྲོད་བྱེད་ཡ་དང། དམིགས་བསལ་གྱིས་ད་སློབ་ཕྲུག་ཡིན་ན་ནི་སོ་སོའི་གི་གྲོགས་པོ་གྲོགས་མོ་དེ་ཚོ་ལ་འགྲེལ་བཤད་རྒྱག་ཡ་དང། བོད་པ་གཅིག་པུ་གི་རྒྱབ་སྐྱོར་བྱེད་ཡ་བྱས་ཡོད་མ་རེད། ཕྱི་རྒྱལ་མི་དང་ཨ་རི་ལ་བཞུགས་མཁན་སུ་ཡིན་ནའི་དེ་ཧ་གོ་གི་ཡོད་ན།

བེ་ཊི་ལགས་ཆེད་ཕེབས་ཀྱིས་ལོ་གསར་ལ་འཚམས་འདྲི་གནང་འདུག་ཁོང་གིས་ད་རེས་དེར་བཅར་རྒྱུ་བྱུང་བར་དགའ་པོ་བྱུང་བའི་སྐོར་ངོ་སྤྲོད་གནང་བ་མ་ཟད། འདས་པའི་ལོ་དེའི་ནང་བོད་ཀྱི་གནད་དོན་ཐད་ལ་རྒྱབ་སྐྱོར་ཆེན་པོ་ཐོབ་ཡོད་པ་དང། ལྷག་པར་ཉེ་ཆར་མཉམ་འབྲེལ་རྒྱལ་ཚོགས་ནང་རྒྱ་ནག་ཐོག་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་གནང་བའི་སྐབས་ཨ་རིས་གཙོས་པའི་རྒྱལ་ཁབ་ཉི་ཤུ་ཙམ་གྱིས་རྒྱབ་སྐྱོར་གནང་ཡོད་པའི་སྐོར་གསུངས་ཡོད་པ་དཔེ་མཚོན་བཟུང་འདུག། ཡོ་རོབ་ཡུལ་གྲུ་ཨོ་སི་ཁྲི་ཡ་གྱི་གྲོས་ཚོགས་འཐུས་མི་གུ་རེན་ཁུ་ཀ་ལགས་ཀྱིས་སྤྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་ཡུལ་དེའི་ནང་ལ་གནས་བཞུགས་བོད་དོན་ཞུ་གཏུག་ལས་འགུལ་བ་གཞོན་སྐྱེས་ཁག་ཅིག་དང་མཉམ་ཡུལ་དེའི་གྲོས་ཚོགས་སུ་ཐུག་འཕྲད་གནང་ཡོད་པ་མ་ཟད། ཁོང་གིས་སྤྱི་ཚོགས་དྲ་རྒྱ Instagram ཐོག་མཇལ་འཕྲད་གནང་བའི་འདྲ་པར་དང་མཉམ་གནས་ཚུལ་བཀོད་གནང་བའི་ནང། བོད་ནང་གི་གཏན་འཇགས་སློབ་གྲྭའི་སྐོར་ཤེས་རྟོགས་བྱུང་དུས་ཧོན་ཐོར་བ་གསུངས་ཤིང། གནད་དོན་དེའི་ཐད་རྒྱབ་སྐྱོར་གནང་རྒྱུ་ཡིན་ཞེས་གསུངས་འདུག།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ང་ཚོའི་ལས་རིམ་འདི་རྒྱང་སྲིང་ཞུས་ཟིན་པ་ཡིན། ལས་རིམ་འདི་བཀོད་སྒྲིག་གནང་མཁན་མཁའ་འགྲོ་གཡང་མཚོ་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ཡིན། གསན་མཁན་རྣམ་པ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།